ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་གཡང་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།

དེ་ནས་ཨོསི་ཀྲེ་ལི་ཡའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་བ་ཚོས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་མཇལ་མོལ་དང་འབྲེལ་ཨོསི་ཀྲེ་ལི་ཡའི་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་སྐོར་གླེང་སློང་ཤུགས་ཆེ་གནང་ཐབས་ཀྱི་སྐུལ་མ་གཏོང་གི་ཡིན་ཞེས་གསལ་སྟོན་གནང་ཡོད་པའི་སྐོར་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ལྷོ་ཨེ་ཤི་ཡའི་ལེ་ཚན་ནང་བལ་ཡུལ་གྱི་ནང་དུ་སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན་ངན་པ་མི་ཐེབས་པའི་ཆེད། བལ་ཡུལ་གཞུང་གིས་རྒྱ་ནག་ནས་བཟོས་པའི་ཊིག་ཊོག་མཉེན་ཆས་བཀག་སྡོམ་བྱེད་པ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང།
མཇུག་ཏུ་རྒྱ་གར་ལྷོ་ཕྱོགས་མ་སུ་རི་གྲོང་ཁྱེར་གཙུག་ལག་སློབ་གྲྭའི་བསླབ་པ་མཐར་སོན་པ་བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་ཀྱིས་ལོ་གཉིས་རིང་གཙུག་ལག་རབ་འབྱམས་པའི་རིགས་རྒྱུད་དཔྱད་ཞིབ་རིག་པའི་ཐོག་སྦྱངས་འབྲས་ཕུལ་བྱུང་གི་གསེར་གྱི་གཟེངས་རྟགས་ཐོབ་པའི་གནད་དོན་དང་འབྲེལ

གང་ཉིད་མཆོག་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་བཀའ་བསྩལ་འདུག། དཔེ་གལ་ཆེན་པོ་རེད་དཔེར་ལྟ། དགེ་རྒན་ནང་བཞིན་རེད། དགེ་རྒན་དངོས་གྲུབ་ཚོགས་གཉིས། སོག་པོ་རེད། དཔེ་བཀའ་དྲིན་ཆེན་པོ་ཡིན། དཔེ་བཀའ་དྲིན་ཆེན་པོ་ཡིན། སྙིང་རྗེ། ནོར་བུ་གླིང་ཁ་ནས་ང་བོད་ཡ། གཏན་འཁེལ་དུས་ཙ་ནས་དངོས་གྲུབ་ཚོགས་གཉིས་ངས་ལན་སྤྲད་པ་ཡིན། ད་ང་བོད་ཡ་ཡིན། ད་སེ་ར་ཡ་ཐད། ཨེ་ད་སོ་སོའི་ལས་རེད། ཨེ་ནོར་བུ་གླིང་ཁ་ལས་རེད། རྒན་དངོས་གྲུབ་ཚོགས་གཉིས་དཔེ་བཀའ་དྲིན་ཆེན་པོ་ཡིན། དེ་སྔ་བོད་ས་རྒྱ་ནག་གཞུང་གིས་དབང་བསྒྱུར་མ་བྱས་གོང། སོག་པོའི་རྒན་དངོས་གྲུབ་ཚོགས་གཉིས་ལགས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་ཞབས་པ་ཡིན་པ་མ་ཟད ྋགོང་ས་མཆོག་ལ་སྟོང་ཉིད་ཀྱི་ལྟ་བའི་སྐོར་ཐུགས་སྣང་འཁྲུངས་པར་རོགས་འདེགས་བསྒྲུབས་ཡོད་པ་མགོན་པོ་གང་ཉིད་མཆོག་གིས་དེ་སྔ་བཀའ་ཕེབས་ཡོད་པ་རེད། སོག་པོའི་དགེ་བཤེས་ལྷ་རམས་པ་བློ་བཟང་ཆོས་གྲགས་ལགས་ནི་ཕྱི་ལོ་ཉིས་སྟོང་ལོར་སོག་པོ་ནས་རྒྱ་གར་ལ་ཕེབས་ཏེ་ད་བར་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་རྒྱ་ཆེར་མཛད་དེ། ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་བྱུང་འདུག་པ་དང། ཁོང་གིས ྋགོང་ས་མཆོག་གི་ཐུགས་དགོངས་བཞིན་ང་དང་ང་འདྲ་བའི་སོག་པོའི་དགེ་བཤེས་ཚོས་གདན་ས་ཁག་ཏུ་སློབ་གཉེར་རྒྱ་ཆེར་གནང་བའི་རྗེས་སོག་ཡུལ་དུ་ཕྱིར་ལོག་ནས་སངས་རྒྱས་ཀྱི་བསྟན་པ་དར་སྤེལ་ཐོག་ལ་ཡང་ཞབས་འདེགས་བསྒྲུབ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ྋརྒྱལ་བ་རིན་པོ་ཆེའི་དགོངས་གཞི་ནང་བཞིན་ད་ནི་མ་འོངས་པ་ན་ད་ང་ཚོ་ཨ་ནི་ད་གདན་ས་ཁག་ལ་ཨ་ནི་སློབ་སྦྱོང་བྱས་གནང་བཞིན་པའི་དེ་འདྲ་ཅིག་ཚང་མ་ཨ་ནི་ད

མཇལ་ཁའི་སྐབས་དགེ་བཤེས་ལྷ་རམས་པ་གཉིས་ཡོད་པ་ལས་གཅིག་ནི་ངའི་གཅེན་པོ་རེད། ཡུན་རིང་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་མཛད་དེ་ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་བྱུང་བ་སྤོབས་པ་ཡོད་ལ་རྟེན་འབྲེལ་བཟང་པོ་ཞེ་དྲག་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཇོ་ནང་མཁན་རིན་པོ་ཆེ་མཆོག་ནི་ད་རེས་སོག་པོའི་མཇལ་ཁ་ཞུ་མཁན་ཚོར་སྣེ་ཁྲིད་གནང་མཁན་དེ་ཡིན་འདུག་ཅིང་ཁོང་གིས་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་སོག་པོའི་དགེ་བཤེས་དྲུག་ཐོན་ཡོད་པ་འདི་ནི་ད་བར་གྲྭ་ཚང་དེ་ཉིད་ནང་དུ་སོག་པོའི་དགེ་བཤེས་ཐོན་པའི་ཁ་གྲངས་ཀྱི་ཆ་ནས་མང་ཤོས་གྲས་ཡིན་པ་འགྲེལ་བརྗོད་གནང་བྱུང། ཆེད་དུ་ང་ཚོ་གཅིག་དར་མ་ས་ལའི་ཆེད་དགུ་ནུས་ན་མཇལ་ཁ་ཞུས་ཡིན། ཨ་ནི་མཇལ་ཁ་ཞུ་བའི་སྐབས་ལ་རིན་པོ་ཆེ་གིས་ང་ཚོ་ལ་ད་རྒན་དངོས་གྲུབ་ཚོགས་གཉིས་ཀྱི་སོག་པོ་རྒན་དངོས་གྲུབ་ཚོགས་གཉིས་ཀྱི་སྐོར་དེ་ནས་གསུངས་གནང་སོང། ཨ་ནི་ནི་དཔེ་ཆ་ཡག་པོ་ལྟོས་དེ་འདྲ་ཅིག་ད་བཀའ་སློབ་ལམ་སྟོན་མར་སྩལ་གནང་ས། སྤྱིར་བོད་སོག་གཉིས་བར་དུས་རབས་བདུན་པ་ཙམ་ནས་འབྲེལ་བ་ཆེན་པོ་བྱུང་ཡོད་པ་མ་ཟད་དམིགས་བསལ་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ནས་བོད་སོག་བར་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་བྱུང་ཡོད་པ་རེད། དེ་ཡང་རྒྱལ་མཆོག་བསོད་ནམས་རྒྱ་མཚོ་སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་པའི་དུས་སྐབས་འདིར་བསྟན་པ་ཕྱི་དར་ལ་ངོས་འཛིན་བྱེད་སྲོལ་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་འཕྲེང་བཞི་པ་ཡོན་ཏན་རྒྱ་མཚོ་སོག་ཡུལ་དུ་སྐུ་འཁྲུངས་པ་དང། རྒྱལ་མཆོག་སྐུ་འཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ་སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས་བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད། གཞན་ཡང་གོང་ཞུས་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་གདན་ས་གསུམ་གྱི་དགེ་བཤེས་བདུན་ཅུ་མ་ཟིན་ཙམ་ལ་མཇལ་ཁ་གནང་སྟེ་དགེ་ཚུལ་སློང་གི་སྡོམ་པ་ཡག་པོ་སྲུང་བའི་ཐོག་གཙོ་བོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་དགོས་གལ་ཆེ་བའི་སྐོར་བཀའ་གནང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས། ད་ནི་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨ་རིའི San Francisco གྲོང་ཁྱེར་ནས་ཕེབས་ཐོན་གནང་བའི་སྐབས་གྲོང་ཁྱེར་གྱི་གནམ་ཐང་དུ་བོད་མི་ཚོས་ངོ་རྒོལ་སྐད་འབོད་བྱས་ཡོད་ཅིང་སྐབས་དེར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བཀའ་འདྲི་ཞུ་ས་ཞིག་ལ་ངོ་རྒོལ་འཕྲེད་དར་འཕྱར་མཁན་འཆི་མེད་ལྷ་མོ་ལགས་ཀྱིས་ཁོང་ཚོར་རྒྱ་མིའི་ལས་འགུལ་བ་ཚོས་བཀག་སྡོམ་བྱས་པ་དང་ལས་འགུལ་ལ་བར་ཆད་བཟོ་ཐབས་བྱེད་ཀྱི་འདུག་ཅེས་གནམ་ཐང་རང་ནས་བརྙན་གྱི་ཐོག་ནས་ངོ་སྤྲོད་གནང་བྱུང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་སྙན་སྒྲོན་ཞུ་གི་རེད།

བོད་མིའི་མངོན་འདོད་གསལ་སྟོན་བྱེད་པ་དང་བོད་ཀྱི་རྒྱལ་དར་འཕྱར་བར། སྐབས་དེར་རྒྱ་མིའི་ལས་འགུལ་བ་མང་པོ་ཞིག་སླེབས་ནས་བཀག་སྡོམ་བྱེད་བཞིན་པའི་སྐབས་སུ། འཆི་མེད་ལྷ་མོ་ལགས་ཀྱིས་ས་གནས་རང་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་ཞིག་གཤམ་ལ་གསན་རོགས་གནང། ད་ལྟ་ང་ཚོས་ཞི་ཅིན་ཕིན་གནམ་ཐང་ལ་ནས་ཐོན་འགྲོ་ཡས་ཀྱི་འཆར་གཞི་ཡོད་པ་དེ་ཧ་གོ་སོང་སོང་ཙང་ང་ཚོ་གནམ་ཐང་གི་ལམ་ཁ་དེ་ཕྱི་ལོགས་ལ་ཡང་བསྡད་ཡོད། དེ་ལ་ཡང་ཁོ་རང་ཚོ་མོ་ཊ་མང་པོ་ཞིག་ནང་ནས་རྒྱ་མི་མང་པོ་ཞིག་ཐོན་བྱས། ཨ་ནི་ད་ལྟ་དེ་བཞིན་ནང་དང་ཟམ་པ་སྒང་ལ་ཡང་ངེད་ཀྱི་མི་གཅིག་གི་ས་ཆ་ནང་ལ་བསྡད་ཡོད་རེད། ཨ་ཁོ་རང་ཚོ་དེ་བཞིན་ནང་དང་རྒྱ་མི་གང་ག་གིས་ར་འབུད་རྒྱག་བཏང་བྱས་ར་ངའི་ཕྱོགས་ནས་དེ་ཚོ་གང་ག་གི་བཀག་བྱས་ཟེར་དེ་ཨ་དེ་ང་ལ་ཡང་འབུད་རྒྱག་སྒོར་བཏང་གི་འདུག་ངའི་ཀི་ཏའི་སའི་སྒུག་རྒྱུ་དེ་རེད། ཨ་ཁོ་རང་ཚོས་ཀྱི་ང་ལ་ཡང་འབུད་རྒྱག་བཏང་གི་འདུག་བཞིན་ནང་དང།

གནམ་ཐང་ལ་ཡང་ཆུ་ཚོད་བཅུ་གཅིག་ནས་གཉིས་དང་ཕྱེད་ཀ་བར་དུ་ལ་མི་གང་ག་ཡོང་གི་ཡོད་ཟེར་ནི་ཁོ་རང་ཚོས་ཀྱིས་འདི་འདྲའི program བཏང་བྱས་འདི་ང་ཚོས་མཐོང་སོང་སོང་ཙང་ང་རང་ཚོའི་བོད་པའི་གང་ག་ཡང་སྔོན་ནས་གྲ་སྒྲིག་བྱས་ཏེ་ཆུ་ཚོད་དགུ་པ་ལ་ཡང་བསྡད་ཤོག་ཟེར་ལབ་རེད་ཆུ་ཚོད་གཉིས་སྔོན་ལ་ཡང་ཁོ་ཚོ་ལ་མཉམ་དུ་དངོས་འཁྲུག་པ་མ་ཤོར་བ་དང་འདི་འདྲའི་གི་ཐོག་ནས་ང་ཚོས་ཀྱིས་འཆར་གཞི་བཏིང་བྱས་ཆུ་ཚོད་དགུ་པ་ལ་ཡང་ང་ཚོ་སླེབས་ཡག་འཆར་གཞི་བཏིང་པ་རེད་དེ་ལ་སླེབས་དུས་ག་ལ་ཡང་ཁོ་རང་ཚོ་མང་པོ་ཅིག་སླེབས་ཚར་བཞག་ཨ་ནི།

San Francisco ས་གནས་སུ་བོད་རང་བཙན་སློབ་ཕྲུག་ཚོགས་པ་དབུས་ཀྱི་ཚོགས་གཙོ་པད་མ་སྒྲོལ་མ་ལགས་ཀྱི་སྣེ་ཁྲིད་འོག་བོད་མི་རྣམས་ལས་འགུལ་གནང་ཡུལ་གྱི་ས་ཚིགས་འཚོལ་ཞིབ་བྱེད་པའི་སྐབས་སུ། རྒྱ་མིའི་ལས་འགུལ་བ་དང་ཁོང་གིས་ཚོད་དཔག་བྱེད་ཡག་ལྟར་ན་རྒྱ་ནག་གཞུང་གིས་དངུལ་སྤྲད་དེ་བཏང་པའི་མི་མང་པོ་ཞིག་སླེབས་ནས་བོད་མི་ཚོའི་ངོ་རྒོལ་གྱི་རྣམ་པ་མི་མངོན་པར་བཟོ་ཐབས་བྱེད་ཀྱི་འདུག་ཅེས་འགྲེལ་བརྗོད་གནང་བྱུང་ལ། འཆི་མེད་ལྷ་མོ་ལགས་ཀྱིས་ཀྱང་ངོ་རྒོལ་གནང་ཡུལ་ནས་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བཅར་འདྲི་དང་ལེན་གནང་པའི་སྐབས་སུ་པར་རིས་མི་མཐོང་བ་དང་སྐད་མ་གོ་བ་བཟོ་བའི་ཐབས་ཤེས་བྱེད་བཞིན་འདུག།

ད་རེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་མི་རི་ཀར་འབྱོར་བའི་ཚོགས་འདུ་དེའི་ཐོག་ཨ་རིའི་སྲིད་འཛིན་ཇོ་བྷའི་ཌན་མཆོག་གིས་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཧོང་ཀོང་གི་འགྲོ་བ་མི་ཡི་ཐོབ་ཐང་བརྡལ་བཤིག་བཏང་བའི་ཐད་ཐུགས་འཚབ་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད། གནས་ཚུལ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ད་རིང་གི་གསར་འགྱུར་ཁག་དབྱངས་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ལྷ་རྒྱལ་རིན་པོ་ཆེའི་ཆོས་ཞུགས་ཀྱི་ཁྲི་འདོན་མཛད་སྒོར་ཕེབས་བཞུགས་གནང་ཡོད་འདུག་དེ་ཡང་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ས་གནས་གཞིས་ཆགས་ལས་ཁུངས་ཀྱིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་འདི་ཚེས་བཅུ་བཞི་ཉིན་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གྱིས་ཚེས་བཅོ་ལྔ་ཉིན་དགའ་ལྡན་བྱང་རྩེ་གྲྭ་ཚང་དུ་ལྷ་རྒྱལ་སྐུ་ཐོག་བཅུ་པའི་ཡང་སྲིད་རིན་པོ་ཆེ་ཚོགས་ཆེན་སྤྲུལ་སྐུའི་ཚོགས་ཞུགས་ཁྲི་འདོན་མཛད་སྒོར་མཉམ་ཞུགས་གནང་ཡོད་པ་རེད།

ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ནས་ཚེས་བཅུ་དྲུག་ཉིན་གཞིས་ཆགས་ས་གནས་གཞིས་འགོའི་འོག་ཡོད་པའི་ཚོགས་སྡེ་ཁག་གི་སྐུ་ཚབ་རྣམ་པར་མཇལ་འཕྲད་གནང་ཡོད་འདུག་ལ་སྐབས་དེར་ས་གནས་འགོ་འཛིན་ལྷག་པ་སྒྲོལ་མ་ལགས་ནས་གཞིས་ཆགས་ཀྱི་ལས་འཆར་རྣམས་སྙན་སེང་ཞུས་ཡོད་པ་རེད། སྤྱི་ཁྱབ་བློན་ཆེན་མཆོག་ནས Camp བཅུ་པའི་ནང་མི་མང་འདུ་འཛོམས་བྱེད་ཡུལ་གྱི་སྤྱི་ཁང་གསར་རྒྱག་ཆེད་ཧིན་སྒོར་འབུམ་བཅུ་ཞལ་འདེབས་གནང་རྒྱུའི་ཞལ་བཞེས་གནང་ཡོད་འདུག། སྐབས་དེར་སྤྱི་ཁྱབ་བློན་ཆེན་མཆོག་ནས་བོད་མི་དང་མོན་པའི་བར་ལོ་རྒྱུས་ཀྱི་ཐོག་ནས་འབྲེལ་བ་ཡོད་པ་བཞིན་མུ་མཐུད་ནས་འབྲེལ་བ་ཡག་པོ་དགོས་རྒྱུ་གལ་འགངས་ཆེན་པོ་ཡིན་པ་དང་ཁོང་གི་ངོས་ནས་ཀྱང་བཙན་བྱོལ་བོད་མིའི་ཆེད་མཐུན་འགྱུར་དགོས་ངེས་རིགས་གནང་གི་ཡིན་ཞེས་གསུངས་འདུག་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་གྷོར་མ་ཕེབས་གོང་སྦེ་ལ་ཀུ་པེ་གཞིས་ཆགས་སུ་ཕེབས་ཏེ་དགོན་སྡེ་གྲྭ་ཚང་ཁག་ལ་གནས་གཟིགས་ཕེབས་པ་དང་གཞིས་ཆགས་གཉིས་ཀའི་ནང་སློབ་གཉེར་གནང་བཞིན་པའི་མོན་ཁུལ་གྱི་དགེ་འདུན་པ་རྣམས་དང་མཇལ་འཕྲད་གནང་ཡོད་འདུག།
ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་མཆོག་གིས་ཨོ་སི་ཀྲོ་ལི་ཡའི་གཞུང་ནས་རྒྱ་ནག་མཉམ་འབྲེལ་བ་ཟབ་ཏུ་གཏོང་བ་དང་ཆབས་ཅིག་འགྲོ་བ་མིའི་ཐོབ་ཐང་ཞན་པོ་ཡོད་པའི་གནད་དོན་ཐད་གུ་བཤངས་གནང་རྒྱུ་མེད་ལུགས་གསུངས་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཨོ་སི་ཀྲོ་ལི་ཡའི་ནང་འཚམས་གཟིགས་ཕེབས་འབྱོར་བྱུང་སྟེ་ཡུལ་དེའི་ནང་གནས་སྡོད་བོད་མིའི་སྐུ་ཚབ་རྣམས་དང་མཇལ་འཕྲད་གནང་འདུག་ཡང་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་གྲོང་ཁྱེར་ཁན་བྷ་རའི་ནང་ཕེབས་པའི་སྐབས་ཁུལ་དེའི། The Guardian ཞེས་པའི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བའི་ནང་གསལ་ལྟར་ན་བཀའ་བློན་མཆོག་གིས་ཡུལ་དེའི་ཆབ་སྲིད་ཚོགས་པ་འདྲ་མིན་གྱི་གྲོས་ཚོགས་འཐུས་མི་མཇལ་འཕྲད་གནང་བ་དང་ཁོང་གིས་ཨོ་སི་ཀྲོ་ལི་ཡའི་ངོས་ནས་རྩ་བའི་རྒྱ་ནག་མཉམ་འབྲེལ་བ་ཟབ་ཏུ་གཏོང་གནང་གི་ཡོད་ཀྱང་དེ་དང་ཆབས་ཅིག་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པ་དང་བོད་ནང་གི་བོད་མི་ཚོའི་ཐོག་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་པ་དེ་དག་ཐེར་འདོན་དང་འབྲེལ་གནད་དོན་དེ་དག་གི་ཐོག་གུ་བཤངས་གནང་རྒྱུ་མེད་ལུགས། གསུངས་འདུག་དེ་དང་ཕྱོགས་མཚུངས་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས Australia གཞུང་གིས་རྒྱ་ནག་མཉམ་འབྲེལ་བ་གནང་བ་དང་དུས་མཚུངས་བོད་ནང་གི་བོད་མི་ཚོའི་ངོ་བོ་དང་རིག་གཞུང་འཚོ་གནས་ཙམ་ཡང་མེད་པར་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་འབྲེལ་ཡོད་རྒྱ་ནག་དཔོན་རིགས་རྣམས་ཀྱི་བྱས་རྗེས་ལ་གཞིགས་པའི་ཉེས་ཆད་བཀལ་དགོས་རྒྱུ་གལ་ཆེན་པོ་གཟིགས་ཀྱི་ཡོད་ཅེས་འབོད་སྐུལ་གནང་འདུག། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པར་ལྟར་ན་རྒྱ་ནག་གཞུང་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གྱི་སྲིད་བྱུས་འཛིན་བཞིན་པའི་གནད་དོན་ཐད་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་གླེང་སློང་བྱུང་ཡོད་པར་བརྟེན་འཆར་ལོའི་ནང་རྒྱལ་ཚོགས་སུ་གླེང་སློང་བྱུང་བའི་སྐབས་ཨོ་སི་ཀྲོ་ལི་ཡའི་གཞུང་ནས་ཀྱང་རྒྱབ་སྐྱོར་གནང་དགོས་ལུགས་ཀྱང་འབོད་སྐུལ་ཞུས་གནང་འདུག།
ཨ་རི་གྲོང་ཁྱེར San Francisco ནི APEC ཞེས་ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་འཚོགས་པ་བཞིན་ཚེས་བཅུ་བདུན་རེས་གཟའ་པ་སངས་ཉིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཉི་ཧོང་གི་སྲིད་བློན Fumio Kishida རྣམ་གཉིས་སྐར་མ་དྲུག་ཅུ་རེ་ལྔའི་རིང་ལྷན་ཚོགས་གནང་སྟེ་རྒྱལ་ཁབ་གཉིས་བར་གྱི་རྩོད་གཞི་འདི་གྲོས་མོལ་དང་ཚོགས་འདུ་བརྒྱུད་ནས་བཟང་ཕྱོགས་ཀྱི་ཐབས་ལམ་ཞིག་འཚོལ་རྒྱུའི་མོས་མཐུན་བྱས་ཤིང་གྲོས་ཆོད་བྱུང་མིན་ཞིབ་ཆ་བརྗོད་མེད་པ་རེད་འདུག། ཁི་ཤི་དཱ་ཡིས་རྒྱ་ནག་གིས་ཤར་རྒྱ་ནག་རྒྱ་མཚོའི་ནང་ཉི་ཧོང་གི་དམིགས་བསལ་དཔལ་འབྱོར་ས་ཁུལ་ནང་བཞག་པའི་བཀག་སྡོམ་རྣམས་མེད་པ་བཟོ་དགོས་པ་དང་ཕྱི་ཟླ་བཅུ་པའི་ནང་ཉི་ཧོང་གི་ཚོང་པ་ཞིག་སོ་པ་ཡི་ཉེས་མིང་འོག་འཛིན་བཟུང་བྱས་པར་མྱུར་དུ་གློད་བཀྲོལ་གཏོང་དགོས་པ་ཡང་བརྗོད་ཡོད་པ་རེད། ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་བཞི་ཉིན་ཧྥུ་ཀུ་ཤི་མ་ནས་རྡུལ་ཕྲན་སྙིགས་རོ་ནས་བྱུང་བའི་དུག་ལྡན་སྙིགས་ཆུ་ཞི་བདེ་རྒྱ་མཚོ་ཆེན་མོར་ཕྱིར་གཏོང་འགོ་བཙུགས་ཏེ་རྒྱ་ནག་གིས་ཉི་ཧོང་གི་མཚོ་ཟས་བཀག་སྡོམ་བྱས་པར་དེ་འཕྲལ་དུ་མེད་པ་བཟོ་དགོས་པའི་དགོས་འདུན་བཏོན་འདུག་དེ་བཞིན་ཉི་ཧོང་གི་སྲིད་བློན་གྱིས་རྒྱ་ནག་གིས་ཨུ་རུ་སུ་དང་ཟུང་འབྲེལ་གྱི་དམག་སྦྱོང་སོགས་ཐེ་བས་ཉི་ཧོང་གི་ཉེ་འཁོར་དུ་རྒྱ་མིའི་དམག་སྦྱོང་དང་བྱ་སྤྱོད་ཇེ་མང་དུ་འགྲོ་བཞིན་པར་བློ་འཚབ་ཆེན་པོ་ཡོད་ལུགས་གསུངས་འདུག་ཉི་ཧོང་གི་སྲིད་འཛིན་ཁི་ཤི་ར་དང་ཨ་རིའི་སྲིད་འཛིན་ཇོ་བྷའི་དན་ལྷོ་ཀོ་རི་ཡའི་སྲིད་འཛིན་ཡུ་སུག་ཡོལ་རྣམ་གསུམ་གྱིས་ཚོགས་འདུ་ཟུར་དུ་ཚོགས་ཡོད་པས་སྐར་མ་བཅུ་ཙམ་རིང་རྒྱལ་ཁབ་ཁག་གི་བདེ་འཇགས་དང་དཔལ་འབྱོར་མཉམ་ལས་ཐད་ལ་གྲོས་མོལ་བྱས་ཡོད་འདུག།

ལྷོ་རྒྱ་ནག་རྒྱ་མཚོའི་ནང་གི་རྩོད་རྙོག་ཅན་གྱི་སི་པེར་ཏི་ལའི་མཚོ་གླིང་དུ་བཅོས་མའི་གླིང་ཕྲན་བཟོས་པའི་ལས་དོན་སྤེལ་ཤུགས་ཆེ་རུ་བཏང་བ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་བར་ས་ཆ་རྒྱ་ཁྱོན་ཨེ་ཀ་བརྒྱ་དང་ཉི་ཤུ་གསར་བཟོ་བྱས་ཡོད་པ་དེ་ལས་ཀྱང་ཆེ་བ་ཡིན་པ་དང་ཝེ་ནམ་ནི་རྒྱ་ནག་གི་རྗེས་སུ་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་བཅོས་མའི་མཚོ་གླིང་གསར་བཟོ་བྱེད་མཁན་རྒྱལ་ཁབ་གཉིས་པ་དེ་ཡིན་པ་རེད། བདུན་ཕྲག་འདི་ནང་བཅོས་མའི་རྒྱུ་སྐར་གྱི་འདྲ་པར་ནང་ཡང་བཅོས་མའི་གླིང་ཕྲན་འདི་དག་བཏོན་ཡོད་པ་རེད། ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དེ་ནི་མཚོ་ལམ་འགྲུལ་བཞུད་དང་རྒྱ་མཚོ་བརྒྱུད་ནས་དངོས་ཟོག་དབོར་འདྲེན་བྱ་ཡུལ་མཚོ་ལམ་གལ་ཆེ་ཞིག་ཆགས་ཀྱི་ཡོད་ཅིང་ལོ་ལྟར་མཚོ་ལམ་འདི་བརྒྱུད་ནས་མ་ནས་ཨ་སྒོར་ཁྲག་ཁྲིག་ཆེན་མོ་གསུམ་ལྷག་གི་ཚོང་ཟོག་དབོར་འདྲེན་བྱེད་ཀྱི་ཡོད་པ་དང་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཐོག་རྒྱ་ནག་དང། བྷུ་རོ་ནི། མ་ལེ་ཤི་ཡ་དང་ཧྥི་ལི་པིན། ཐའེ་ཝན་དང་ཝེ་ནམ་བཅས་ཀྱིས་བདག་དབང་རྩོད་བཞིན་ཡོད་པ་རེད། ཨི་ཊ་ལིའི་རྒྱལ་ས་རོམ་དུ་རྟེན་གཞི་བྱས་པའི Vatican ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་བླ་ཆེན Pope Francis ཡིས་བསྐོ་བཞག་བྱས་པའི་ཧོང་ཀོང་ནང་གི་གནམ་བདག་ཆོས་ལུགས་ཀྱི་ཆོས་དཔོན Stephen Chow ཡིས་གདན་འདྲེན་ཞུས་པ་ལྟར་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་ཆོས་དོན་ལྷན་ཚོགས་ཀྱིས་བསྐོ་བཞག་བྱས་པའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན Joseph Lee ཧོང་ཀོང་དུ་འཚམས་གཟིགས་སྐབས་འབྱུང་འགྱུར་རྒྱ་ནག་གི་ཁོངས་སུ་གཏོགས་ས་ཁུལ་ཡོངས་ཀྱི་ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་རྗེས་འབྲང་པ་རྣམས་ནས་དུས་གཅིག་ཏུ་གསོལ་འདེབས་སྨོན་ལམ་ཚོགས་འདུན་ཡོད་པའི་སྐོར་གསུངས་འདུག། ཧོང་ཀོང་ཆོས་དཔོན་གྱིས་ཁོང་གི་རེ་བ་ཞིག་ཡོད་པར་ཧོང་ཀོང་དང་མཱ་ཁའོ། རྒྱ་ནག་སྐམ་ས། ཐའེ་ཝན་བཅས་རིགས་མི་མཐུན་པའི་སྤྱི་ཚོགས་བཞི་ནས་ཆོས་དཔོན་དང་དད་ལྡན་པ་རྣམས་དང་ལྷན་དུ་འཛོམས་ནས་སྨོན་ལམ་འདེབས་རྒྱུ་དེ་ཡིན་པ་གསུངས་ཡོད་པ་རེད་འདུག་དེ་བཞིན་ཁོང་གིས་ཧོང་ཀོང་གནམ་བདག་ཆོས་ལུགས་ནི Vatican ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་ཆོས་སྡེ་ཆེན་མོ་དང་རྒྱ་ནག་བར་གྱི་འབྲེལ་ལམ་ཉམས་ཆག་ཕྱིན་ཡོད་པར་སླར་གསོ་བྱུང་རྒྱུར་ཕན་ཐོགས་ཡོད་པ་དང་ཟམ་པ་ལྟ་བུ་ཞིག་ཡིན་པ་བརྗོད་འདུག། རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱང་མངའ་སྡེའི་ནང་ས་འོག་ཕུག་ལམ་འོག་ཚུད་པའི་ལས་མི་ཚོར་མྱུར་སྐྱོབ་ལས་དོན་ལ་ཡང་འགོག་རྐྱེན་འཕྲད་བཞིན་ཡོད་པ་རེད་བཞག་རོའི་ཊར་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་འདས་པའི་རེས་གཟའ་ཉི་མ་ནས་བཟུང་རྒྱ་གར་གྱི་ཨུ་ཏར་ཁཱང་མངའ་སྡེའི་རི་རྒྱུད་དུ་ལམ་ཆེན་བཟོ་རྒྱུར་ས་འོག་ཕུག་ལམ་ལས་ཀ་བྱེད་མཁན་མི་གྲངས་བཞི་བཅུ་ཙམ་ཕུག་ལམ་འདི་ནང་ཚུད་ཡོད་པ་དེ་དག་མྱུར་སྐྱོབ་ཆེད་ལྡི་ལི་ནས་འཕྲུལ་ཆས་རིགས་དབོར་འདྲེན་དང་འབྲེལ་མྱུར་སྐྱོབ་བྱེད་བཞིན་པའི་སྐབས་གཟའ་པ་སངས་ཉིན་འཕྲུལ་ཆས་ལ་ཤིང་གི་ཡལ་ག་ཐོགས་ཏེ་ཁོ་ཚོའི་ལས་དོན་གཉེར་རྒྱུར་འགོག་རྐྱེན་འཕར་མ་ཞིག་འཕྲད་ཡོད་ལུགས་འབྲེལ་ཡོད་ཚན་པས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེ་ནང་བཀོད་འདུག་ཡང་ཁུལ་དེའི་རྫོང་གི་སྨན་ཁང་གི་སྤྱི་ཁྱབ་འགན་འཛིན་སྐུ་ཞབས་པན་ཝར་ཡིས་ས་འོག་ཕུག་ལམ་ནང་ད་ལྟའི་དུས་ཚོད་དེར་གནམ་གཤིས་གྲང་ངར་དེ་ཙམ་ཆེན་པོ་མེད་ལུགས་གསུངས་པ་དང་དེ་བཞིན་ཕུག་ལམ་ན་ཡོད་པའི་ལས་མི་ཚོས་ཀྱང་གྲང་ངར་ཆེན་པོ་མེད་པ་བཤད་འདུག་ས་འོག་ཕུག་ལམ་དེ་ནི་སྲིད་བློན་ན་རེན་དྲ་མོ་དྷི་མཆོག་གིས་ཨུ་ཏར་ཁན་མངའ་ཁུལ་གྱི་ཧིན་དྷུའི་ས་ཆའི་ཐོག་ལམ་ཆེན་རྒྱག་རྒྱུར་ཕུག་ལམ་ཀི་ལོ་མི་ཊར་བཞི་ནས་ལྔ་བར་ཡོད་པ་ཞིག་བརྒྱབ་རྒྱུའི་འཆར་གཞི་རྒྱ་ཆེན་པོ་ཞིག་ཡིན་པ་རེད་བཞག་ད་རེས་ས་འོག་ཕུག་ལམ་དེའི་ནང། ལས་མི་ཚོ་ཐོན་མ་ཐུབ་པར་དཀའ་ངལ་འཕྲད་པའི་རྒྱུ་མཚན་དམིགས་བསལ་ཁ་གསལ་པོ་ཞིག་ད་ལྟའི་ཆར་བཏོན་མེད་ཀྱང་ཁུལ་དེར་ཡང་ཡང་ས་རུད་དང་ཆར་ཞོད་ཆེ་བའི་དཀའ་ངལ་ཡོད་མུས་ཡིན་པ་གནས་ཚུལ་ནང་བཀོད་འདུག།
ད་ནི་རྣམ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨོ་སི་ཁྲེ་ལི་ཡ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་ཚོས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་མཇལ་མོལ་དང་འབྲེལ་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་སྐོར་གླེང་སློང་ཤུགས་ཆེ་གནང་ཐབས་ཀྱི་སྐུལ་མ་གཏོང་གི་ཡིན་ཞེས་གསལ་སྟོན་གནང་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་ཕྱོགས་བསྐྱོད་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་བཞི་ནས་ཨོ་སི་ཁྲེ་ལི་ཡ་གི་ནང་འབྱོར་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་དྲུག་གི་ཉི་མ་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་སུ་གཟིགས་སྐོར་དང་འབྲེལ། ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ལ་བོད་ནང་གི་ཛ་དྲག་གནས་སྟངས་གི་སྐོར་ར་ངོ་སྤྲོད་གནང་སྐབས། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཏོན་ལགས་ཀྱང་ཆེད་བཅར་གནང་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་ཇེ་ནེ་ཏི་རེ་སི་ལགས་ནས། རྒྱ་ནག་གཞུང་གིས་བོད་ནང་ང་དྲག་གནོན་གྱི་གནས་ཚུལ་ཁག་ཨོ་སི་ཁྲེ་ལི་ཡ་གཞུང་གིས་རིང་མིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་གླེང་སློང་གནང་དགོས་པའི་སྐུལ་མ་ཤུགས་ཆེ་གནང་ཡོད་པ། ཨོ་སི་ཁྲེ་ལི་ཡ་བོད་དོན་ལྟེ་གནས་ཁང་གི་འགན་འཛིན་ཛོའི་བྷེད་ཧྥོར་ཏི་ལགས་ནས་འགྲེལ་བརྗོད་གནང་གི་འདུག། And they committed to

རྒྱ་ནག་ནང་གི་ཕྱོགས་ཡོངས་ཀྱི་གནས་ཚུལ་ལ་རྟོག་ཞིབ་དང་མཐའ་སྡོམ་སྙན་ཐོ་འདོན་སྐབས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནས་ཚུལ་ཁག་གསལ་འདོན་དང། ཁྱད་པར་བོད་དོན་གྱི་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་དགོས་པ། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་སོ་སོའི་གཞུང་ལ་ཡར་ཞུ་དང་འབད་བརྩོན་གྱི་ཆོད་སེམས་བརྟན་པོ་ཡོད་དོ་ཅེས་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེ་སི་ལགས་ནས་གསུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཤི་ཡ་ནང་གི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནས་ཀྱང། ཨོ་སི་ཁྲེ་ལི་ཡ་གི་རྒྱལ་ས་ཁེན་བེ་ར་གི་ནང་དུ་བོད་མིའི་སྒྲིག་འཛུགས་ཀྱི་བོད་མི་གཞོན་སྐྱེས་ལྔ་བཅུར་བརྒལ་བར་དང་བླངས་ཞུ་གཏུག་དང་འབྲེལ་བ་གི་ཟབ་སྦྱོང་ཚོགས་འདུ་གནང་བཞིན་པ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་སྐབས། དམིགས་བསལ་སྐུ་མགྲོན་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེ་སི་ལགས་ནས་བོད་དོན་གི་ཐོག་གི་སོ་སོའི་གང་ཐུབ་ཀྱིས་རྒྱབ་སྐྱོར་གནང་ངེས་ཡིན་པ་དང། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དང་བླངས་ཞུ་གཏུག་དང་འབྲེལ་བ་གི་བོད་དོན་འཐབ་རྩོད་གི་ཐོག་གི་གོམ་པ་སྤོ་སྟངས་གི་སྐོར་ལམ་སྟོན་གནང་ཡོད་པ་གི་སྐོར་བཅས་འགྲེལ་བརྗོད་གནང་གི་འདུག། དམིགས་བསལ་གྱི་དགོངས་རྒྱུ་ཟེར་ནས་ཆེ་བསྟོད་སྐུ་མགྲོན་དེས་ད་ལྟ་ཇེ་ནེ་ཏི་རེ་སི།

བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། བལ་ཡུལ་གྱི་ནང་དུ་སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན་ངན་པ་མི་ཐེབས་པའི་ཆེད་བལ་ཡུལ་གཞུང་གིས་རྒྱ་ནག་ནས་བཟོས་པའི TikTok བཀག་སྡོམ་བྱས་པ་སོགས་ཀྱི་གནས་ཚུལ་ཞིག་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུས་པ་ཞིག་གསན་རོགས་གནང།
ཐེངས་འདིའི་ལྷོ་ཨེ་ཤ་ཡའི་ལེ་ཚན་ནང་བལ་ཡུལ་གྱི་ནང་དུ་སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན་ངན་པ་མི་ཐེབས་པའི་ཆེད་བལ་ཡུལ་གཞུང་གིས་རྒྱ་ནག་ནས་བཟོས་པའི TikTok མཉེན་ཆས་བཀག་སྡོམ་བྱས་པ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་བཅུ་གསུམ་ཉིན་ཉེ་ཆར་བལ་ཡུལ་གཞུང་གི་བཀའ་ཤག་ལྷན་འཛོམས་སྐབས་གྲོས་བསྡུར་བྱུང་བ་གཞིར་བཟུང་གིས་བལ་ཡུལ་གྱི་དྲིལ་བསྒྲགས་དང་འབྲེལ་མཐུད་བློན་ཆེན། རེ་ཁ་ཤར་མ་ལགས་ཀྱིས་བལ་ཡུལ་གྱི་ནང་རྒྱ་ནག་ནས་བཟོས་པའི་སྤྱི་ཚོགས་དྲ་རྒྱ TikTok གི་འཁོན་འཛིན་སོགས་ཀྱི་ནང་དོན་ལྡན་པའི་སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན་ངན་པ་ཐེབས་རྒྱུའི་ཉེན་ཁ་ཡོད་པར་བརྟེན་བལ་ཡུལ་གཞུང་གིས་སྤྱི་ཚོགས་གླེང་སྟེགས་དེར་ཞེ་འཁོན་གྱི་ནང་དོན་ལྡན་པ་རྣམས་ཕྱིར་འཐེན་དགོས་པའི་རེ་འདུན་བཏོན་ཡང་དེའི་ཡ་ལན་མ་བྱས་པར་བརྟེན་བལ་ཡུལ་གཞུང་གིས་མཉེན་ཆས TikTok བལ་ཡུལ་གྱི་ནང་བེད་སྤྱོད་མི་ཆོག་པར་བཀག་སྡོམ་བྱས་པའི་ཐག་གཅོད་བྱུང་སྐོར་བརྗོད་པའི་གནས་ཚུལ་ཞིག་རྒྱལ་སྤྱི་དང་བལ་ཡུལ་རྒྱལ་ནང་གི་གསར་འགྱུར་བརྒྱུད་ལམ་ཁག་གི་ནང་སྤེལ་འདུག་པ་ལྟར

ཡང་བལ་ཡུལ་མནའ་འབྲེལ་གཞུང་འཛིན་ཚོགས་པའི་ཁོངས་གཏོགས་ཡིན་པ་ཀོང་ཀྲེས་ཆབ་སྲིད་ཚོགས་པའི་དྲུང་ཆེ་ག་གན་ཐ་པ་ལགས་ཀྱིས་གསུངས་ཡག་ལ་བལ་ཡུལ་གཞུང་གིས TikTok བཀག་སྡོམ་གྱི་ཐག་གཅོད་བྱས་པ་དེ་ནི་ནོར་འཁྲུལ་ཅན་ཞིག་ཡིན་ཞིང་གཞུང་གིས་མང་ཚོགས་ཀྱི་རང་དབང་བཀག་སྡོམ་བྱས་པའི་ཚབ་ཏུ་གཞུང་ཕྱོགས་ནས་སྤྱི་ཚོགས་དྲ་རྒྱའི་ཐོག་སྟངས་འཛིན་བྱ་དགོས་པའི་དགོངས་འཆར་བཏོན་ཡོད་པ་རེད་འདུག་ལ་བོད་དོན་ལས་འགུལ་བསྟི་གནས་ཁང་གི་འཕྲུལ་ལས་རིག་པའི་འགན་འཛིན་དང་བོད་མི་མང་སྤྱི་འཐུས་སྲིད་ཐར་བློ་བཟང་རྒྱ་མཚོ་ལགས་ཀྱིས་གསུངས་ན་འཛམ་གླིང་རྒྱལ་ཁབ་ཁག་གི་ནང་གཞུང་གིས་དྲ་རྒྱའི་ཐོག་སྟངས་འཛིན་བྱེད་རྒྱུ་ཁག་པོ་ཡིན་པ་དེ་ནི་གཅིག་མཚུངས་ཞིག་ཡིན་ཞིང་ད་ལན་བལ་ཡུལ་གྱི་ནང TikTok དྲ་རྒྱ་བཀག་སྡོམ་བྱས་པ་དེས་བལ་ཡུལ་དང་རྒྱ་ནག་གཉིས་ཀའི་འབྲེལ་བའི་གནས་སྟངས་ཐོག་དོགས་འདྲི་ཆེན་པོ་བཟོས་པ་གསུངས་གནང་བྱུང། སྤྱི་ཡོངས་ནས་བལྟས་ན་ར་དེའི་འགྲོ་སྟངས་ཅིག་ག་རེ་ཆགས་ཡོད་ལབ་ན་ལུང་པ་མང་པོ་ཅིག་ནང་ལོགས་ལ། ད་སྤྱི་ཚོགས་དྲ་རྒྱ་མང་པོ་ཅིག་ཡོད་ར་ད་དེ་ཚོ་མང་པོ་ཅིག་ཕྱི་ལོགས་ཀྱི་སྤྱི་ཚོགས་དྲ་རྒྱ་ར་ད་དཔེར་ན TikTok འདྲ་པོ་བྱས་ན་རྒྱ་ནག་ནས་ར་ཨན་དེ་འདྲ་ཡོད་དུས་སྐབས་ལ་ཨན TikTok དེ་ལ་སྟངས་འཛིན་བྱེད་ཡ་དེ་ཏོག་ཙམ་ཁག་པོ་ཆགས་ཀྱི་འདུག་ག་རེ་ལབ་ན་དེ་སྤྱི་ཚོགས་དྲ་རྒྱ་བྱས་ཨ་ནི་ནེ་པཱལ་རང་ནང་ལོགས་ལ TikTok གི་ལས་བྱེད་དང་ཡང་ལས་ཁུངས་དང་དེ་འདྲའི་གཙོ་བོ་མེད་དུས་སྐབས་ལ་ཨན་འདི་གི་སྟངས་འཛིན་ག་འདྲའི་བྱེད་དགོས་རེད་ལབ་ཡ་ཅིག་ཡོད་ར་འདི་གི་དཀའ་ངལ་ཅིག་ཆགས་དུས་སྐབས་ལ་ཨན་སྟངས་འཛིན་བྱེད་ཡ་ཁག་པོ་ཡོད་དུས་སྐབས་ལ་ད་འདི་གི་སྤྱི་ཡོངས་ཀྱི་འགྲོ་སྟངས་འདྲ་པོ་ཆགས་ཀྱི་འདུག་ག་རེ་ལབ་ན་ད་དཔེར་ན་ངོ་དེབ་ཡིན་ནའི་རེད་དེ་ཚོ་ཡང་ནེ་པཱལ་ལ་བེད་སྤྱོད་གཏོང་གི་ཡོད་ན་ཨན་འདི་གི་སྟངས་འཛིན་ག་འདྲའི་བྱེད་དགོས་རེད་ཨན་འདི་གི་ཡང་དཀའ་ངལ་ཅིག་འཕྲད་ན་ཨན་འགན་སུས་འཁྱེར་གྱི་རེད་ལབ་ཡ་ཅིག་ཡོད་ར་དེ་ཡིན་དུས་སྐབས་ལ་སྤྱི་ཡོངས་ཀྱི་ད་འགྲོ་སྟངས་འདྲ་པོ་བྱས་ན་ད་ལུང་པ་མང་པོ་ཅིག་གིས་སྤྱི་ཚོགས་དྲ་རྒྱ་དང་དྲ་རྒྱ་ནང་ལོགས་ལ་དམ་བསྒྲགས་བྱས་ད་འདི་གི་ད། བདེ་འཇགས་དང་མཉམ་དུ་འབྲེལ་བའི་གི་ཨན་ཁོ་རང་ཚོ་ལུང་པ་རང་གིས་སོ་སོའི་གི་གཞུང་ལ་དབང་དབང་ཆ་དེ་འདང་གི་མི་འདུག་ད་དེ་འདྲའི་དང་འབྲེལ་བ་ཏོག་ཙམ་ཆགས་ཀྱི་འདུག་ད་ཡིན་ནའི་འདི་ཡང་ཕྱོགས་གཅིག་ནས་དྲི་བ་ཅིག་ག་རེ་སླེབ་ཀྱི་འདུག་ལབ་ན། ད་ནེ་པཱལ་གཞུང་དང་རྒྱ་ནག་གཞུང་གི་བར་འབྲེལ་བ་ཅིག་ཡོད་ར་འདི་ལ་ག་འདྲའི་ཅིག་འགྱུར་བ་ག་ཚོད་འགྲོ་ཡོད་ན་ལབ་འདི་དྲི་བ་ཞིག་སླེབ་ཀྱི་འདུག་གང་ཡིན་ཟེར་ན། TikTok དེ་ད་སྐད་ཕྱོགས་གཅིག་ནས་སྐད་ཆ་བཤད་ན་འདི་ལབ་ཡོད་རོགས་ད་འདི་སྤྱི་ཚོགས་དྲ་རྒྱ་རེད་ཚོང་ལས་སྡེ་ཚན་གཅིག་རེད་འདི་རྒྱ་ནག་གཞུང་དང་འབྲེལ་བ་ཡོད་མ་རེད་ལབ་ད་དེ་འདྲའི་སྐད་ཆ་ཡོད་ཡོད་པ་རོ་ཡིན་ནའི་དངོས་གནས་ཅི་ཐག་ལབ་ན་ཊིག་ཊོག་གི་ཚོང་ལས་སྡེ་ཚན་འདི་རྒྱ་ནག་གི་ཚོང་ལས་སྡེ་ཚན་གཅིག་རེད་འདི་ལ་རྒྱ་ནག་གཞུང་གི་རྒྱབ་སྐྱོར་ཡོད་བ་ད་འདི་འདྲའི་གི་གནས་སྟངས་ཅིག་མང་པོ་ཅིག་ཡོད་རོགས་འདི་ཡོད་དུས་སྐབས་ལ་བལ་ཡུལ་གཞུང་གི་ཊིག་ཊོག་འདི་བཀག་དུས་སྐབས་ལ་ཨ་ནི་བལ་ཡུལ་གཞུང་དང་རྒྱ་ནག་གཞུང་གི་བར་ལ་འབྲེལ་བ་འདི་འགྱུར་བ་ག་ཚོད་འགྲོ་ཡོད་ན་འདི་དྲི་བ་ཅིག་ཤུགས་ཆེན་པོ་ཅིག་གླེང་གི་འདུག་བསམ་གི་འདུག། ཡང་བཟང་པོ་ལགས་ཀྱིས་གསུངས་ན་བལ་ཡུལ་དང་རྒྱ་དཀར་ནག་གཉིས་ཀའི་འབྲེལ་བ་ལ་འགྱུར་ལྡོག་གང་ཡང་མེད་པར་སྔར་མུས་དང་གནས་ཡོད་པར་གསུངས་ཀྱང་བློ་བཟང་རྒྱ་མཚོ་སྲི་ཐར་ལགས་ཀྱིས་གསུངས་ན་གསར་འགྱུར་བརྒྱུད་ལམ་ཁག་གི་ནང་ཐོན་གསལ་བྱས་ན་ཉེ་བའི་ལོ་ཤས་ཀྱི་ནང་བལ་ཡུལ་དང་རྒྱ་གར་གྱི་འབྲེལ་ལམ་དེ་ཇེ་བཟང་དུ་ཕྱིན་པ་དང་བལ་ཡུལ་དང་རྒྱ་ནག་གི་འབྲེལ་ལམ་དེ་ཇེ་ཞན་དུ་ཕྱིན་ཡོད་པར་གསུངས་གནང་བྱུང། རྒྱལ་སྤྱིའི་གི་ཆབ་སྲིད་འགྲོ་སྟངས་ཞིག་ར་ད་འདི་ད་ལྟ་བལ་ཡུལ་གཞུང་དང་རྒྱ་གར་གཞུང་བར་འབྲེལ་བ་དེ་ཉེ་ཆར་འདྲ་བོ་ཅིག་ད་ལོ་ཁ་ཤས་ཤིག་ནང་ལོགས་འབྲེལ་བ་ཡར་རྒྱས་འགྲོ་བ་དེ་མང་པོ་ཅིག་ད་གསར་འགྱུར་བརྒྱུད་ལམ་དང་དེ་ནང་བཀོད་ཡོད་དོ། ཨ་ནི་འདི་དང་མཉམ་དུ་བལ་ཡུལ་གཞུང་དང་རྒྱ་ནག་གཞུང་གི་བར་འབྲེལ་བ་དེ་ཏོག་ཙམ་སྡུག་རུ་འགྲོ་བ་དང་དེ་གསར་འགྱུར་བརྒྱུད་ལམ་མང་པོ་ཞིག་ནང་བཀོད་ཡོད་དུས་སྐབས་ལ་ད་ད་ལྟ་ཁ་བསྡུར་སྐོར་ལ་བལ་ཡུལ་གཞུང་གིས་རྒྱ་ནག་གཞུང་དང་དེ་འདྲའི་སྒང་ལ་ཁས་ལབ་ཀྱི་མེད་ནའི་ད་ཉེ་ཆར་འདྲ་བོ་ཅིག་ན་ས་མཚམས་དང་དེ་འདྲའི་སྒང་ལ་སྐད་ཆ་ཏོག་ཙམ་བྱུང་ཡོད་རོ། འདི་དང་མཉམ་དུ་ད་རྒྱ་ནག་གཞུང་གི་ཚོང་ལས་སྡེ་ཚན་འདི་འདྲའི་ཆེན་པོ་ཅིག་བཀག་གི་ཡོད་ལབ་དུས་སྐབས་ལ་དེ་གི་རྟགས་ཅིག་འདུག་ད་དངོས་གནས་ད་འདི་རྒྱབ་ལ་རྒྱུ་མཚན་ཅིག་ཡོད་བ་ཅིག་ཚོར་གི་འདུག་ར་ཨ་ནི་འདི་གི་ཕྱོགས་གཅིག་ནས་བལ་ཡུལ་ལ་འདི་འདྲའི་བྱས་གི་བློ་ཁོག་ག་འདྲའི་སྐྱེ་ན་བལ་ཡུལ་གཞུང་གི་ཁ་ན་རྒྱ་ནག་གཞུང་དང་འབྲེལ་བ་ཤུགས་ཆེན་པོ་ཡོད་དུས་སྐབས་ལ་ད་འདི་གི་ཕྱོགས་གཅིག་ནས་སྐད་ཆ་བཤད་སྟངས་ནང་ལོགས་ལ་ཁོ་རང་ཚོའི་སྤྱི་ཚོགས་རང་སྒང་ལ་ཁོ་རང་ཚོས་མ་གཞི་གཞན་པ་ཆབ་སྲིད་དང་བདེ་འཇགས་དང་དེ་འདྲ་ཡང་སྐད་ཆ་བྱས་མི་འདུག་ཡང་འདི་ཡང་ལྟ་ཡ་ཅིག་རེད་བསམ་གྱི་འདུག་གང་ཡིན་ཟེར་ན། ཁོ་རང་ཚོས་ལབ་ཡ་དེ་བལ་ཡུལ་གཞུང་གིས་ལབ་དགོས་ཡ་དེ་ཁོ་རང་ཚོས་ག་རེ་ལབ་འདུག་ཟེར་ན་ཁོ་རང་ཚོའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་སྤྲད་ཀྱི་འདུག་ཟེར་ཊིག་ཊོག་དེ་གཞོན་སྐྱེས་བེད་སྤྱོད་མང་པོ་བཏང་ཨ་ནི་འདི་ནང་ལོགས་ལ་གནད་དོན་རྫུན་མ་དང་དེ་འདྲ་མང་པོ་ཞིག་སླེབས་དུས་སྐབས་ལ། འདི་གིས་སྤྱི་ཚོགས་ལ་དཀའ་ངལ་སྤྲད་ཀྱི་འདུག་འདི་ལ་ཁོ་རང་ཚོས་ཞུ་ཡ་ཞུས་ཡོད་ར་ཡིན་ནའི་འདི་སྒང་ལ་རྒྱ་གར་འདྲ་བོ་ཅིག་ན།

བདེ་འཇགས་དང་ཁ་ཐུག་ཁོ་རང་ཞུས་ཡོད་རོ། རྒྱ་ནག་གཞུང་དང་འབྲེལ་བ་ད་ཡིན་ནའི་བལ་ཡུལ་གྱིས་ཡང་འདི་ལབ་མི་འདུག། འདི་གིས་ཡང་ཏོག་ཙམ་ཞིག་གཟབ་གཟབ་བྱེད་པའི་རྣམ་པ་ཅིག་འདུག་ཡིན་ནའི། གཟབ་གཟབ་བྱས་པ་ཡིན་ནའི་བཀག་ཡ་དེ་བཀག་རོ། ད་འདི་ཡིན་དུས་སྐབས་ལ་ད་འདི་གིས་ད་ཆབ་སྲིད་ཀྱི་ཅིག་འདུག་ཆབ་སྲིད་ཀྱི་ལངས་ཕྱོགས་ཅིག་སྟོན་པའི་རྣམ་པ་ཅིག་ད་འདུག་ལ། ད་དུང་ཁོང་གིས་མུ་མཐུད་གསུང་ཡ་ལ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར

ཁྲིམས་ཅིག་གཏན་འབེབས་བྱས་ཡོད་རེད། ཁྲིམས་འདི་ནང་ལོགས་ག་རེ་ཞུ་དགོས་རེད་ལབ་ན། རྒྱ་ནག་གི་ཚོང་ལས་སྡེ་ཚན་ཡིན་ནའི་རེད་རྒྱ་ནག་གི་མི་སེར་ཅིག་ཡིན་ནའི་རེད་རྒྱ་ནག་གཞུང་གིས། ད། གསང་བ་རྐུ་མ་རྒྱག་དགོས་འདུག་ལབ་ནའི་རེད་ཡིག་ཆ་སྤྲད་དགོས་འདུག་ལབ་ནའི་འདི་ཡིན་གཅིག་མིན་གཅིག་སྤྲད་དགོས་ཡོད་ལབ་ནི་རྒྱ་ནག་གཞུང་གིས་ཁྲིམས་དེ་གཏན་འབེབས་བྱས་ཡོད་རེད། ད་འདི་ཁྲིམས་དེ་གཏན་འབེབས་བྱས་པའི་རྗེས་ལ་ཨ་ནི་ག་རེ་ཞུ་དགོས་རེད་ལབ་ན་ཊིག་ཊོག་འདྲ་བོ་ཅིག་ན་ཨ་རི་ལ་བེད་སྤྱོད་གཏོང་གི་ཡོད་ན། ཡིན་ནའི་ཚོང་ལས་སྡེ་ཚན་དེ་རྒྱ་ནག་གཞུང་གི་ཚོང་ལས་སྡེ་ཚན་རྒྱ་ནག་གི་ཚོང་ལས་སྡེ་ཚན་ཅིག་དུས་སྐབས་ལ་རྒྱ་ནག་གཞུང་གིས་ཡིག་ཆ་སྤྲད་དགོས་རེད་ལབ་ན་སྤྲད་དགོས་ཡོད་པའི་རྒྱ་ནག་གཞུང་གི་ཁྲིམས་འདུག་ཟེར་བ་ཨ་ནི་འདི་སྤྲད་ཚར་ན་སྤྲད་ཡིན་ལབ་ནས་ལབ་ཀྱི་མ་རེད་ཟེར་བ་དེ་ཡིན་དུས་སྐབས་ལ་འདི་གི་ཉེན་ཁ་ཆེན་པོ་ཞིག་འདུག་ད་འདི་གི་སྤྲད་འདུག་མི་འདུག་ལ་ཞོར་ར་ད་འདི་སྤྲད་ས་དཀའ་ངལ་དཀའ་ངལ་ཆེན་པོ་རེད་ཁ་ན་འདི་དྲ་རྒྱའི་ནང་ལོགས་འགྲོ་སྟངས་བྱེད་དུས་སྐབས་ལ་ཨ་ནི Server ནང་ལོགས་ལ་ད་དཔེར་ན Tik Tok གི་ཡིག་ཆ་ཚང་མ་བཞག་ས་དེ Server བརྗོད་ན་ཨ Server དེ་ལ་རྒྱ་ནག་གཞུང་ལ་ཆོག་མཆན་སྤྲད་འདུག་མི་འདུག་ལ་དེ Tik Tok མ་ཞིག་ཧ་གོ་གི་མ་རེད་ཨ་ནི་འདི་ནང་ལོགས་དེ་ཁོང་ཚོས་སྟོན་གྱི་མ་རེད་ལབ་ནས་ད་འདི་གི་དོགས་པ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། གཉིས་པ་དེ་ད་ལྟ་ཉེན་ཁ་ཚ་ཤོས་ཅིག Tik Tok དེ་ཉེན་ཁ་ཚ་ཤོས་ཅིག་ག་ཞུ་དགོས་རེད་ལབ་ན། Tik Tok ནང་ལོགས་ལ་བརྙན་པར་ག་རེ་ཐོན་མ་ཐོན་དེ Tik Tok གི Algorithm ཞུ་དགོས་རེད་སྟོན་སྟངས་དེ། དེ་ཡིན་དུས་སྐབས་ལ་སྤྱི་ཚོགས་ནང་ལོགས་ལ་དང་པོ་ནས་དཀའ་ངལ་ཡོད་འགྱོག་དེ་དཀའ་ངལ་ཆེ་རུ་བཏང་ཡག་གི་ཉེན་ཁ་ཡོད་རེད་ད་དཔེར་ན་བལ་ཡུལ་ནང་ལོགས་ལ་ཡང་ནམ་རྒྱུན་དུ་ནས་དཀའ་ངལ་ཡོད་འགྱོག་དེ་ནས་རེད་རྒྱ་གར་ནང་ལོགས་ལ་ད

དེ་བཞིན་ཁེ་ན་ཌ་གིས་མཚོན་པའི་རྒྱལ་ཁབ་མང་པོ་ཞིག་གི་གཞུང་གི་འབྲེལ་ཡོད་མི་སྣ་ཚོས་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཆེད་དུ་རང་གི་འཕྲུལ་རིག་ཡོ་བྱད་ཀྱི་ནང TikTok བེད་སྤྱོད་མི་བྱེད་པའི་དམ་བསྒྲགས་བཀག་སྡོམ་བྱས་ཡོད་པ་རེད་འདུག་ལ། རྒྱ་ནག་གི་བཟོ་ཚོང་ལས་ཁང ByteDance ཞེས་པ་དེས་བཟོས་པའི TikTok མཉེན་ཆས་དེ་ནི་འཛམ་གླིང་ནང་མི་ཐེར་འབུམ་གཅིག་བརྒལ་བ་ཞིག་གིས་བེད་སྤྱོད་བྱེད་བཞིན་ཡོད་ཅིང་ད་ལན་མི་འབོར་ས་ཡ་སུམ་ཅུ་བྱས་པའི་བལ་ཡུལ་གྱི་ནང TikTok མཉེན་ཆས་བཀག་སྡོམ་བྱས་པ་དེས་ཤུགས་རྐྱེན་དེ་ཙམ་ཐེབས་རྒྱུ་མིན་ཡང་དེས་རྒྱ་མིས་བདག་བཟུང་བྱས་པའི་བཟོ་ཚོང་ལས་ཁང་དེ་གཞུང་གིས་བཀག་སྡོམ་བྱས་པ་དེ། སྤྱི་ཡོངས་འཛམ་བུ་གླིང་གི་ནང་རྒྱ་ཁྱབ་ཏུ་འགྲོ་རྒྱུའི་འགོག་རྐྱེན་གྱི་རྟགས་མཚན་ཞིག་ཡིན་པ་དབྱེ་ཞིབ་པ་ཚོས་བརྗོད་བཞིན་ཡོད་པ་རེད་འདུག་ཡང་བལ་ཡུལ་ནང་འདས་པའི་ལོ་ངོ་བཞིའི་རིང་ཀྲིག་ཀྲོག་མཉེན་ཆས་བརྒྱུད་རྙོག་གླེང་དེབ་འགོད་བྱེད་མཁན་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་བདུན་བྱུང་ཡོད་པ་རེད་འདུག་ཅིང། བྷི་བྷི་སི་གསར་ལས་ཁང་གི་སྡེ་ཚན་ཞིག་གིས་བལ་ཡུལ་གྱི་ནང་མང་ཚོགས་ཀྱིས་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བྱེད་ཕྱོགས་ཐད་ཞིབ་འཇུག་བྱེད་པའི་སྐབས་ལ་ཀྲིག་ཀྲོག་དེ་ནི་རྒྱལ་ཡོངས་ཀྱི་ནང་བེད་སྤྱོད་མང་ཤོས་གསུམ་པ་དེ་ཡིན་པ་དང YouTube མཉེན་ཆས་དང་ངོ་དེབ་དྲ་རྒྱ་བེད་སྤྱོད་བྱེད་མཁན་རྒན་གཞོན་བར་གསུམ་གྱི་ནང། ཡོངས་གྲགས་ཡིན་ཀྱང་ཏིག་ཏོག་མཉེན་ཆས་བེད་སྤྱོད་བྱེད་མཁན། མང་ཤོས་ནི་ན་གཞོན་ལོ་བཅུ་དྲུག་ནས་ཉི་ཤུ་རྩ་བཞི་བར་ཡིན་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་གླེང་མོལ་གྱི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་གཙུག་ལག་སློབ་གྲྭའི་བསླབ་པ་མཐར་སོན་པ་བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་ཀྱིས་ལོ་གཉིས་རིང་གཙུག་ལག་རབ་འབྱམས་པའི་རིགས་རྒྱུད་དཔྱད་ཞིབ་རིག་པའི་ཐོག་སྦྱངས་འབྲས་ཕུལ་བྱུང་གི་གསེར་གྱི་གཟེངས་རྟགས་ཐོབ་པའི་གནད་དོན་དང་འབྲེལ་ཁོང་གི་མ་འོངས་འཆར་གཞི་དང་མདུན་ལམ་སློབ་སྦྱོང་གི་བརྒྱུད་རིམ་དང་ཉམས་མྱོང་གི་སྐོར། རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་དེ་གཤམ་ལ་གསན་གནང་གི་རེད། བཀྲ་ཤིས་བདེ་ལེགས་ང་རྡོ་རྗེ་དགྲ་འདུལ་ཡིན། རྒྱ་གར་ལྷོ་ཕྱོགས་མེ་སོ་ཡི་གྲོང་ཁྱེར་གཙུག་ལག་སློབ་གྲྭའི་སློབ་པ་མཐར་སོན་པ་བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་ཀྱིས་ལོ་གཉིས་རིང་གཙུག་ལག་རབ་འབྱམས་པའི་གི་རིགས་རྒྱུད་དཔྱད་ཞིབ་རིག་པའི་གི་ཐོག་ལ་སྦྱངས་འབྲས་ཕུལ་བྱུང་གི་གསེར་གྱི་གཟེངས་རྟགས་ཐོབ་པའི་གནད་དོན་དང། འབྲེལ་ཁོ་མོ་ཡི་མ་འོངས་པའི་འཆར་གཞི་དང་མདུན་ལམ། སློབ་སྦྱོང་གི་བརྒྱུད་རིམ་དང་ཡང་ཉམས་མྱོང་སྐོར་སོགས་ཀྱི་ཐོག་ལ་དེ་རིང་གླེང་མོལ་གྱི་ལེ་ཚན་ནང་བཅར་འདྲི་ཞུ་རྒྱུ་ཡིན། ཚེ་དབང་མཚམས་གཅོད་ལགས་ཁྱེད་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་དགེ་ལགས། ཚེ་དབང་མཚམས་གཅོད་ལགས་ཀྱི་ད་ལོ་རྒྱུས་ངོ་སྤྲོད་ཅིག་ཞུས་པ་ཡིན་ན་ད་ཁོང་རྒྱ་གར་ཀོ་ལི་གྷལ་བོད་མིའི་གཞིས་ཆགས་ཀྱི་ནང་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་སྐྱེས་ཤིང། གཞིས་ཆགས་དེའི་ནང་ལ་འཛིན་གྲྭ་དང་པོ་ནས་བཅུ་པའི་བར་ལ་སློབ་སྦྱོང་གནང་བའི་གི་རྗེས་སུ།
མོན་གྷོ་ཨ་ནི་གཏན་སློབ་ཏུ་འཛིན་རིམ་བཅུ་གཅིག་པ་དང་བཅུ་གཉིས་ཀྱི་ནང་ཚན་རིག་གི་སློབ་སྦྱོང་གནང་ཞིང། ཁོང་ཐོག་མར་འཛིན་རིམ་དྲུག་པ་ཡིན་པའི་སྐབས་སུ་ཡང་འཛིན་གྲྭ་ནས་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་ཨང་རིམ་དང་པོ་དང་བླངས་མྱོང་འདུག་ཡང་མོན་གྷོ་གཏན་སློབ་ནང་ལ་འཛིན་རིམ་བཅུ་གཉིས་ཀྱི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་བླངས་མྱོང་ཡོད་འདུག་ལ་ཁོང་མོ་མོན་གྷོ་གཏན་སློབ་སློབ་ཐོན་མཚམས་སུ་ཨ་ནི་ད་ལྟ་མེ་སོ་ནི། མཐོ་རིམ་སློབ་གྲྭ་དེ་འདྲ་ཅིག་ནང་ལོགས་ལ་དངོས་ཁམས་ཚན་རིག་སོགས་ཀྱི་འབྲེལ་བའི་ཀི་སློབ་ཚན་ཐོག་ལ། ཉེ་བའི་ཀི་གཙུག་ལག་རབ་འབྱམས་པ་གནང་བ་དང་དེའི་རྗེས་མེ་སོ་གཙུག་ལག་སློབ་ཁང་ནང་ལ་རིགས་རྒྱུད་དཔྱད་ཞིབ་རིག་པའི་གི་ཐོག་ལ་གཙུག་ལག་རབ་འབྱམས་པ་གནང་ནས་ད་ད་ལྟ་གོང་དུ་ཞུས་པའི་ཀི་གསེར་གྱི་གཟེངས་རྟགས་དེ་ཐོབ་ཡོད་པ་རེད། ཚེ་དབང་མཚམས་གཅོད་ལགས་དེ་རིང་ཁྱེད་ལ་དམིགས་བསལ་ང་ཚོའི་གི་ཁྱེད་གཟེངས་རྟགས་དེ་འདྲ་ཐོབ་པ་དང་སྦྱངས་འབྲས་རྩེར་སོན་བྱུང་བ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་དང་མཉམ་དུ་ལ་ཚེ་དབང་མཚམས་གཅོད་ལགས་ཁྱེད་ད་ལྟའི་སྐབས་སུ་ད་ཅི་སྦེང་ལོར་ལ་ད་ཅི་རིགས་རྒྱུད་རིག་པ་དང་འབྲེལ་བའི་གི་ད་ཁེ་གཉེར་ལས་ཁང་དེ་འདྲ་ཅིག་ནང་ལོགས་ལ་ད་ལྟའི་སྐབས་སུ་ཕྱག་ལས་ཅིག་གནང་འདི་ཁེ་བའི་ཡིན་ས་རེད་དེ་ཉམས་ཞིབ་གི་ལས་ཀ་རེད་པས་དེ་སྔོན་ལ་ངོ་སྤྲོད་ཅིག་གནང་ད་དེ་ད་ལྟའི་སྐབས་སུ་ག་རེ་གནང་གི་ཡོད།

ཁྱེད་ཀྱི་ང་ཚོས་བཅར་འདྲི་ཞུ་བའི་སྐབས་སུ། ཁྱེད་དཔེར་ན་སྡུག་རུས་ཚ་པོ་ཡོད། ཨ་ནི་ཁྱེད་རང་སོ་སོ་གི་སློབ་ཚན་ལ་དབྱིངས་དེ་འདྲའི་ཡོད་པ་ལ་བརྟེན་བྱས་ནས་དེ་འདྲའི་ཡག་པོ་བྱུང་བ་རེད་ཟེར་གྱི་འདུག་དེ་འདྲ་བྱས་ཡོང་དུས་ད་ཅི་སློབ་སྦྱོང་རྩེར་སོན་དེ་འདྲ་ཅིག་ཡོང་ཡ་ལ་ཁྱེད་རང་ངོས་ནས་བལྟས་པ་ཡིན་ན་ཅི་གནད་འགག་ཆེ་ཤོས་འདྲ་པོ་ཅིག་ག་རེ་ཡོང་གི་འདུག་ད་སྡུག་རུས་དང་ཅི་དབྱིངས་དགོས་ཡ་དེ་གཉིས་རང་རེད་དེ་བས་གཞན་ཆ་རྐྱེན་ག་རེ་འདྲ་པོ་ཅིག་ཚང་པ་ཡིན་ན་ཁྱེད་ལྟ་བུ་གི་སློབ་སྦྱོང་དེ་འདྲའི་ཐོག་ལ་ཡང་ཅིག་གྲུབ་འབྲས་གཡུ་དང་བཟའ་བ་ཡོང་ཐུབ་ཡ་རེད་དོ།
ང་རང་བསམ་པ་ལ་ང་ང་རང points ནི་དེ་དབྱིན་ཇི་ཟེར་ན points ནི་བཞི་འགྲོ་ཡོད་ར། དང་པོ་དེ་ང dream དམིགས་ཡུལ་དམིགས་ཡུལ་དེ་གལ་ཆེན་པོ་རེད་བསམ་གི་འདུག་ར་དམིགས་ཡུལ་མེད་ན་ཁག་པོ་ཅིག་བྱེད་ཐུབ་ཀྱི་མ་རེད་བསམ་གི་འདུག་ར་ཨ་ནི་དམིགས་ཡུལ་བྱས་ནས་ཨ་ནི་ང་རང་ཚོ interest།

སྡུག་རུས་ཡག་པོ་རྒྱབ་པའི་རྗེས་ང་རང་ཚོ་འདི try བྱེད་དགོས་རེད་བསམ་གྱི་འདུག་ར་དེ་འདྲ་བྱས་ན་ཨ་ནི་དེ་ཚོ་བཞི་ཚང་ན་ཨ་ནི་ཡོང་གི་རེད་བསམ་གྱི་འདུག་ང་རང་བསམ་ཚུལ་ལ་འདི་ག་རང་ང་རང་འདི་ག་རང་དེ་ཚོ་རང་བཞི follow བྱེད་ཡོད་ར་ཨ་ནི་ང་རང་འདི་ག་ཟེར་གྱི་ཨ་ནི་དེ་ལ་བརྟེན་ནས་ཨ་ནི་ང་རང་འདི་ཡང་ད་གསེར་གྱི་གཏམ་མ་འདི་འདི་ར་རེད་བསམ་གྱི་འདུག་ར་འདི་ག་རང། ལགས་སོ། ད་ལྟ་ད་ཁྱེད་ཀྱིས་འདི་གནད་འགག་བཞི་དེ་གསུངས་སོང། ཅིག་ཆ་རྐྱེན་འདི་བཞི་གི་ཐོག་ལ་ད་ག་རེ་ཡིན་ནའང་ཅིག་འགྲུབ་ཐུབ་པ་ཡོང་ས་རེད་གསུངས་ཡོང་དུས། ཁྱེད་ལ་ཡང་ཅིག་གཞན་གྱི་ངོས་ནས་ཀྱི་དེ་འདྲའི་གི་སྐུལ་ལྕག་གི་ཐོག་ནས་ཆགས་པ་འདྲ་བོ་ཅིག་རེད་པས་ཁྱེད་རང་ལ་ཡང་རང་འགུལ་གྱི་ཐོག་ནས་ཡོང་གི་འདུག་དཔེར་ན་ད་དེང་ཞག་སྤྱི་ཚོགས་ནང་ལོགས་ལ་ཕ་མ་སུ་ཡིན་པས་ན་སློབ་ཕྲུག་ཚོ་ལ་སོ་སོ་གྱི་རང་གི་སྤུ་གུ་ཚོ་ལ་ཀྱི་སློབ་སྦྱོང་བྱ་སྤྱོད་ཡག་པོ་གཅིག་དང་གཅིག་གཞན་གྲུབ་འབྲས་ཡག་པོ་གཅིག་ཐོན་ཡ་གི་རེ་བ་བྱེད་ཀྱི་ཡོད་རེད་དེ་ཐོན་པ་ཡོང་གི་ཡོད་རེད་མ་ཐོན་པ་དེ་ལས་མང་བ་གཅིག་ཆགས་སྡོད་ཀྱི་ཡོད་རེད་སྤུ་གུ་རང་གི་ངོས་ནས་ཀྱི་དེ་འདྲའི་གི་གཅིག་ཡོང་ཡ་ལ་ཐབས་ཤེས་ལྟ་བུ་གཅིག་ག་རེ་དགོས་ཀྱི་ཡོད་ན་གཅིག་ཕ་མ་གི་དང་དགེ་རྒན་ཚོ་གི་ཕར་ཞེ་དྲག་བླུག་ཐུབ་ཡ་དེ་དཀའ་ལས་ཁག་པོ་འདྲ་བོ་ཡིན་གྱི་རེད་པ་ད་སློབ་ཕྲུག་རང་ངོས་ནས་ཀྱི་རང་འགུལ་དེ་ཤུགས་ཆེན་པོ་དང་གལ་ཆེན་པོ་ཆགས་ཀྱི་ཡོད་ཀྱི་རེད། དང་པོ་ད་སོ་སོ་དོ་བདག་རང་རེད་བསམ་གྱི་འདུག་ར་དང་པོ་དོ་བདག་རང་ལ་ད་ང་རང་འཛག་ད་ངའི line ནང་བཞིན་ད་ལྟ་ང་སློབ་ཚན་ང་རང་གཙུག་ལག་རབ་འབྱམས་པ་ངས Genetics ལ་བྱེད་ཀྱི་རང་ང་འོ་འདི Field དེ་དཔེ་དགའ་བོ་ཡོད་དབྱིངས་དཔེ་ཡོད་འོ་འདི Subject ལ་ད་འོ་འདི་སློབ་ཚན་ལ་དབྱིངས་ཡོད་དུ་མི་འདུག་སོ་སོ་འདོད་པ་རང་བྱ་ང་འདོད་པ། དེ་ག་ལ་ད་འདི་ད་ཁོར་ཡུག་ཡག་པོ་དགོས་ར་ཁོར་ཡུག་དཔེ་ཡག་པོ་ཁེལ་ཡོད་ར་གང་ཡིན་ན་ན་ད་ང་རང་ང་རང་གོང་ས་མཆོག་ཐུགས་རྗེ་བཀའ་དྲིན་དང་ཨ་ནི་བོད་མི་སྒྲིག་འཛུགས་དང་ཨ་ནི་རྒྱ་གར་གཞུང་གི་བཀའ་དྲིན་ལ་བརྟེན་སློབ་སྦྱོང་ཡག་པོ་བྱེད་རྒྱུའི་གོ་སྐབས་དེ་རག་ར་ཨ་ནི་གོ་སྐབས་དེ་ངས་ཟིན་མེད་བསམ་བློ་བཏང་པ་གོ་སྐབས་དེ་ཟིན་ད་ང་རང་ཡིས་སློབ་སྦྱོང་བྱེད་འདོད་པ་ཡོད་འདི་ག་ལ་གོ་སྐབས་དཔེ་ཡག་པོ་འདི་ག་ལ་ཨ་ནི་ཕ་མ་ང་ཕ་མ་ཉམ་ཆུང་ཞེ་པོ་ཞིག་ནང་ལ་སྐྱེས་ཡིན་ར་ཨ་ནི་ངའི་མཉམ་དུ་ང་རང་སྤུན་མཆེད་དྲུག་ཡོད། ཅོ་ཅོ་དང་ཨ་ཅག་དྲུག་ཡོད་ར་ད་འོ་འདི་ཁོ་རང་ཚོ་དཔེ་དཔེ་རྒྱབ་སྐྱོར་ཡག་པོ་བྱེད་ཀྱི་ར་ཁོ་རང་ཚོ་ཡི་རྒྱབ་སྐྱོར་ད་ཚང་མ་གང་ཅིའི་ཐོག་ནས་ཚང་མ་བྱམས་སྐྱོང་བྱེད་ད་ང་ལ་ཨ་ནི་རག་ར་འོ་འདི་ང་རང་ཡི་ནི་ཨོ་ཁེ་ད་ཚང་མ་ཚང་ཤག་ང་ལ་ནི་གོ་སྐབས་འདུག་ང་རང་རྒྱབ་སྐྱོར་བྱེད་མཁན་ཕ་མ་འདུག་སྤུན་མཆེད་འདུག་ཨ་ནི་ད་ང་རང་གི sub སློབ་ཚན་འདོད་པ་ཅིག་གདམ་བྱས་འོ་འདི་འོ་འདི་ག་ལ་ཨ་ནི་ཨ་ནི་བསམ་ས་རེད་ད་ཚང་མ་འདི་ན་ད་ངའི་དཀའ་ལས་ཡག་པོ་རྒྱབ་ན་ཡག་པོ་ཡོང་གི་རེད་བསམ་ས་ར་འོ་འོ་འདི་གི་ཨེ་འདི་འདྲ་ཅིག་ཨེ་འདི་འདྲ་ཅིག་བསམ་སོང་ང། ལགས་སོ། ད་ཁྱེད་ཀྱི་རིགས་རྒྱུད་རིག་པ་གི་སློབ་ཚན་དེ་ད་ཚན་རིག་གི་སློབ་ཚན་ཅིག་རེད་དེ་ཞོལ་རེད་དེའི་ཐོག་ལ་ཁྱེད་རང་དབྱིངས་ཞེ་པོ་ཅིག་འདུག་གསུང་གི་འདུག་དབྱིངས་ཡོད་དགོས་ཡ་རྒྱུ་མཚན་འདྲ་པོ་ཅིག་ག་འདྲ་འདྲ་པོ་ཅིག་ཡིན་ན་ད་དེང་ཆ་ཡང་ཅིག Genetic ཟེར་ཡ་ཟེར་ན་རེད་ཨ་ནི་རིགས་རྒྱུད་རིག་པ་གི་སློབ་ཚན་དེ་སྤྱི་ཚོགས་ནང་ལོགས་ལ་དགོས་མཁོ་ཆེན་པོ་ཞེ་པོ་ཅིག་རེད་པས་ཁྱེད་ཀྱི་ཡང་བཅར་འདྲི་ཅིག་གནང་བའི་སྐབས་ནང་ལོགས་ལ་ད་ལྟ་ཏོག་དབྱིབས་ནད་ཡམས་ཀྱི་སྐབས་སུ་རིགས་རྒྱུད་རིག་པ་གི་དེ་ཡང་ཅིག་དར་ཆ་ཆེན་པོ་ཞེ་པོ་ཆགས་རེད་ཟེར་ཡ་གི། ད་མང་པོ་གཅིག་དོ་སྣང་བྱེད་ཡུལ་ཅིག་ཆགས་རེད་ཟེར་ཡ་དེ་འདྲ་འདྲ་པོ་ཞིག་གསུང་གི་འདུག་དབྱིངས་ཡོད་ཡ་གི་རྒྱུ་མཚན་འདྲ་པོ་དང་ཁུངས་གཏུག་ས་འདྲ་པོ་ཅིག་ག་འདྲ་འདྲ་པོ་ཅིག་ཡིན་ན། ད་ཆུང་དུས་ནས་ང་ཚན་རིག་སློབ་ཚན་ལ་དཔེ་དགའ་བོ་ཡོད་མཁན་ཞིག་རེད། ཆུང་དུས་ག་ལ་ནས་ངའི་ཅིག་སྤུན་མཆེད་ད་ནས་ཚོ་མང་ཆེ་བ་འདི་ཚན་རིག་རང་ལེན་རེད། ཨ་ནི་ཁོ་རང་ཚོ་མཐོང་ན་དེ་ཁོ་རང་ཚོའི།

ཁྱེད་ཀྱི་ཉེ་བའི་གཙུག་ལག་རབ་འབྱམས་པ་དང་གཙུག་ལག་རབ་འབྱམས་པ་ད་བྷི་ཨེས་ཟེར་ན་རེད་ཨེམ་ཨེས་ཟེར་ན་རེད་དེ་ཚོ་གཉིས་ཆར་དེ་མའི་སོར་གི་ད་གྲོང་ཁྱེར་དེ་ནང་གི་མཐོ་རིམ་སློབ་གྲྭའི་ནང་ལོགས་ལ་གནང་ཤག་ཨ་ནི་དེ་ལས་ཕར་བརྒལ་བ་ཅིག་ཡང་ཅིག་འགྲོ་འདོད་མ་བྱུང་བའི་གི་རྒྱུ་མཚན་འདྲ་པོ་ཅིག་ག་རེ་ཡིན་ན་ཅིག་ད་ཁྱེད་ཀྱི་ཡང་ཅིག་ནང་དང་ཐག་ཉེ་བའི་རྐྱེན་གྱིས་རེད་པས

ལ། ཕྱི་རྒྱལ་གྱི་མཐོ་སློབ་ལ་བལྟ་དགོས་བསམ་དུས་ཡར་ཐང་ལྟ་བྱ། ལགས་སོ་ལགས་སོ། དེ་འདི་ད་ལྟ་འདི་གི་སྦྱངས་སྦྱངས་འབྲས་རྩེར་སོན་དེ་འདྲ་ཅིག་ཡིན་དུས་སྐབས་སུ། ཅིག་ཡང་ཕྱི་རྒྱལ་དང་བོད་མིའི་སྒྲིག་འཛུགས་དང་ད་ག་ས་ག་ནས་ཡང་ཅིག་འབུམ་རམས་པ་ལ་སོགས་པ་གི་སློབ་སྦྱོང་བྱས་པ་ཡིན་ན་ཅིག་མཐུན་རྐྱེན་དང་སློབ་ཡོན་དེ་འདྲ་ག་ས་ག་ལ་ཡོད་བསྡད་པའི་དེ་འདྲི་འདྲ་བོ་ཅིག་རེད་བསྡད་ཡོད་རེད་ཨ་ནི་ཁྱེད་ཀྱི་ཡང་ཅིག་འབུམ་རམས་པའི་གི་སློབ་སྦྱོང་བྱེད་བསམ་ཡ་གི་དེ་འདྲི་གི་འདུན་པ་ཡོད་ན་མེད་ན་ད་ལྟའི་སྐབས་སུ།

ཅིག་གསེར་གྱི་གཟེངས་རྟགས་དེ་འདྲའི་ཐོབ་པ་འདྲ་བོ་ཅིག་ཡིན་ས་རེད་བ་གསེར་གྱི་གཟེངས་རྟགས་དེ་ཡང་ཅིག་རྒན་ལགས་ཐོག་མ་དེ་གི་འགའ་ཤས་ཅིག་གི་རྗེས་དྲན་གྱི་ཆེད་དུ་དེ་འདྲས་བཙུགས་པ་འདྲ་བོ་ཅིག་ཡིན་ས་རེད་བ་ལགས་དེ་གི་མ་བརྒྱུད་རིམ་ཅིག་གསུངས་དང་ཁྱེད་ཀྱི་གསེར་གྱི་གཟེངས་རྟགས་ཐོག་ནས་དེ་ཆའི་བོད་པའི་གི་ད་པུ་གུ་སློབ་གྲྭ་ད་དེ་ནང་ལོགས་ལ་དཔེ་ཆའི་ཁྲི་འགའ་ཤས་ཅིག་ཡོད་པའི་གི་འདུག་སློབ་མ་ད་ནི་ཁྱེད་རང་བོད་པའི་གི་གཞན་མང་པོ་ཡོད་ཀྱི་རེད་བ་ཁྱེད་རང་འཛིན་གྲྭའི་ནང་ནང་ལ་ཁྱེད་རང་གཅིག་པུ་རེད་པས་ལགས།

ལགས་སོ། ད་ད་ལོའི་གི་ཁྱེད་ཀྱིས་གསེར་གྱི་གཟེངས་རྟགས་དེ་འདྲ་གཅིག་ཐོབ་ཡོང་དུས། བོད་པའི་གི་ཕྲུ་གུ་གཞན་དེ་ཚོ་ལ་ཡང་ཅིག་བོད་པའི་གི་ཕྲུ་གུ་གིས་འཇོན་གྱི་འདུག་བསམ་ས་གི་དེ་འདྲའི་གི་ཚོར་བ་ཅིག་ཏན་ཏན་ཅིག་སྤྲད་ཐུབ་ཀྱི་ཡོད་ཀྱི་རེད་ང་ཚོའི་རྒྱུན་ལང་འདི་ཉིན་རེ་ཡིན་པ་ཡིན་ནའི། ཁྱེད་ཀྱི་ཡང་ཅིག་སློབ་སྦྱོང་སྦྱང་དུས་སྐབས་སུ་ཁྱེད་རང་ལ་ཡང་དམིགས་བསལ་ཁྱད་ཆོས་ཡོད་བསྡད་པ་དེ་འདྲ་ཅིག་རེད་བསྡད་འདུག་ད་གཞན་ཡིན་ཡང་ཅིག་ད་ལྟའི་སྐབས་སུ་བོད་པའི་སྤྱི་ཚོགས་ནང་ལོགས་ལ་སློབ་སྦྱོང་གི་འགྲོ་སྟངས་ཀྱི་ཐོག་ནས་རེད་ཨ་ནི་སྦྱངས་འབྲས་ཐོག་ནས་རེད་དོ་སྣང་སྤྲད་སྟངས་དང་དེ་འབྲེལ་སྤྱི་ཡོངས་ཀྱི་ཆ་ནས་ཁྱེད་རང་གིས་ག་འདྲི་འདྲ་པོ་ཅིག་གཟིགས་ཀྱི་འདུག་ཁྱེད་ད་ལྟ་སློབ་གྲྭ་འགྲོ་ས་ཚང་མ་སམ་བྷོ་ཊ་གི་སློབ་གྲྭའི་འོག་ལ་རེད་བསྡད་ཡོད་རེད་བ་ལགས། ཨ་ནི། ད་ང་རང་དང་པོ་ཨང་ཀི་དང་པོ་ལ་སླེབས་ཐུབ་འདུག Semester དང་པོ་ལ་ཨང་ཀི་དང་པོ་སླེབས་ཐུབ་འདུག་ད་ང་རང་ཡིན་ནི་ཏིས་འདི་ཧང་སངས་རོགས་ལ་ར་ད Surprise ཨིན་ཅིག་ཡིན Surprise རོགས་ཆགས་ད་ད་ང་རང་ལས་ད་ང་གཞན་པ་ནས་འདི་སྐྱོ་བ་རོགས་ཁ་ཁུ་ཞུ་མ་རོགས་ཤག་ང་ཡིན་ནི་བྱེད་ཐུབ་ས་རེད་རྒྱ་གར་གཞན་པ་མཉམ་དུ་འདྲ་མཉམ་ཨ་ནི།

ལགས་སོ། ད་ལྟ་འདི་སྐབས་སུ་སྤྱིར་བོད་པའི་སྤྱི་ཚོགས་ནང་ལོགས་ལ་རིགས་རྒྱུད་རིག་པའི་གི་ཐོག་ལ་སློབ་སྦྱོང་བྱེད་མཁན་དང་འབུམ་རམས་པ་དེ་འདྲའི་ཐོན་མཁན་དེ་འདྲའི་འདུག་སྤྱིར་བཏང་ཡང་ཅིག་བྱེད་མཁན་རིགས་དེ་ཏོག་ཙམ་ཅིག་དཀོན་པོ་དེ་འདྲའི་འདྲ་པོ་ཅིག་ཡིན་ས་རེད། ཨ་ནི་ཁྱེད་ཀྱིས་ད་ཅིག་ད་ལྟ་ཅིག་བོད་པའི་གཞོན་སྐྱེས་དེ་ཚོ་ལ་རོ་དམིགས་བསལ་ཁྱེད་ཀྱི་ཡང་ཅིག་སློབ་སྦྱོང་གི་ཐབས་ལམ་འདྲ་པོ་ཐོག་ནས་ག་རེ་འདྲ་པོ་ཅིག་གསུང་ཡ་ཡིན་པ་ན་ད་ཁྱེད་རང་གི་ཉམས་མྱོང་དང་སྦྲགས་པའི་གི་ཐོག་ནས

ཨ་འདི་དུས་ཚོད་ག་དུས་ལ་སྐྱེལ་རྒྱུ་བྱུང་དུས་དུས་ཚོད་ག་དུས་ལ་ཡི་གེ་སྦྱང་དུས་དེ་འདྲས་བཟོས་ན་ཡག་པོ་རེད་བསམ་དང་ང་ཡི་གེ་རྟག་པར་སྦྱང་བསྡད་དེ་ལོས་སུས་ནས་ཡོང་གི་མ་རེད་ར་དཀྱིལ་མ་བར་ཉོབ་སྲིད་རེད་ཐང་བི་ཆད་སྲིད་རེད་ཨ་ནི་ད་དཀྱིལ་མ་དཀྱིལ་མ་དུས་ཚོད་བཟོས་ནས་ཨ་ནི་སོ་སོ་ད་བྲེག་འགྲོ་ལེ་ར་ད་བར་གསེང་འགྲོ་ལེ་ནས་ཨ་ནི་ད་ཨ་ནི་ཏིས་ཅིག་ད་ཡང་སོ་སོ་རྩེད་མོ་ལྟད་མོ་ག་ཡོད་རོ་ད་ཟས་ག་ཡོད་རུག་ད་ཨེ་འདི་འདྲ་བྱས་ན་ཡག་པོ་ཡོད་རེད་བསམ་གོ་ད་ར།

དུ་རྡོ་རྗེ། དུ་རྡོ་རྗེ། ཨ་ནི་སུ་ཧ་གོ་ནི་སེམས་པ་སྐྱིད་པོ་ཚོགས་ར་ཅོ་ཏཱ་ཨོ་ཀེ་ནི་ཏཱ་ཏའོ་ཀེ་ཧ་ར་སེལ་ཐུབ་ཇི་ཐུགས་སུ་ལ་ནུས་སུ་སེམས་པ་ཡིན་ནའི་སྐྱིད་པོ་འདུག་ར་མོ་འདི་ཏཱ་གལ་ཆེ་ཤོས་འདི་ཏཱ་ཨིང་ར་དེ་རེད་བསམ་གྱི་འདུག་ཡ་སློབ་ཚན་ལ། ད་ལྟ་ཁྱེད་ཀྱི་གོང་ལ་ཅིག་ཁོར་ཡུག་ཡག་པོ་དགོས་ཀྱི་འདུག་གསུང་གི་འདུག་ཁྱེད་ཀྱི་ག་འདྲས་འདྲ་པོ་ཅིག་གསུང་གི་ཡོད་ཁོར་ཡུག་གསུང་ཡོད་འདི་ད་ཚོ་སོ་སོ་བསྡད་ས་རེད་ཨ་ནི་དབྱིན་ཡུལ་གྱི་ད་ཕ་མ་སྤུན་མཆེད་རེད་རྒན་ལགས་རེད་སློབ་ཕྲུག་གྲོགས་པོ་གྲོགས་མོ་རེད་དེ་ཚོ་ཚང་མ་དང་འབྲེལ་བ་ཡོད་ཀྱི་རེད་ཁྱེད་ཀྱི་ཁོར་ཡུག་ཡག་པོ་ཅིག་དགོས་ཀྱི་འདུག་གསུང་དུས་ཀྱི་ག་འདྲས་འདྲ་པོ་ཅིག་ལ་གསུང་གི་ཡོད་ན།
ད་ཁོར་ཡུག་ར་ལབ་ན་ད་དང་པོ་དེ་ད་བོད་པ་ཆོས་སུ་ལ་སྐྱེ་ད་ང་རང་སྐྱེ་བ་ར་ད་འོ་འདི་གི་ད་ཅིག་ད་དཔེ་ཁ་ལོ་རེད་བོད་པ་ད་ང་རང་ཚོ་གོ་སྐབས་བཟང་པོ་ཡོད་དུས་གོང་ས་མཆོག་ཐུགས་རྗེ་བཀའ་དྲིན་དང་བོད་མི་སྒྲིག་འཛུགས་དང་རྒྱ་གར་གཞུང་ཐུགས་རྗེ་རེད་ད་འོ་འདི་གོ་སྐབས་བཟང་པོ་དེ་འོ་འདི་ཅིག་དེ་དང་པོ་བཞག་ཡོད་ད་ར་ཨ་ནི་གཉིས་པ་དེ་ཨ་ནི་ངའི་ཅིག་ཕ་མ་ཕ་མ་ཉམ་ཆུང་ཞུ་རྒྱུར་ཕ་མ་གིས་དཔེ་རྒྱབ་སྐྱོར་གནང་གི་རེད། ང་རང་ངའི་མཉམ་དུ་ཕ་མ་ཅིག་ངའི་ཕྲུ་གུ་ཡིན་ནས་ངས་ཕ་མ་གི་སློབ་སྦྱོང་བྱས་སློབ་སྦྱོང་བྱས་ལབ་ནས་ཡང་ཡང་གསུང་གི་རེད་དཔེ་རྒྱབ་སྐྱོར་ཡག་པོ་བྱས་རེད་ཨ་ནི་འདི་ཡོད་ངའི་ཕ་མ་ངའི་ཅིག་སྤུན་མཆེད་ཡོད་ར་སྤུན་མཆེད་ཅོ་ཅོ་དང་ཨ་ཅེ་ལགས་ཁོང་ཚོས་དཔེ་ཡག་པོ Support བྱས་རེད་ག་དུས་ད་མཚམས་མཚམས་ཀྱི་མ་པ་རང་ཨ་དབྱིན་སྐད་ཐོག་ནས་ང་ཚོ་ཡང Mental Breakdown ལེན་ཆེད་ད་མཚམས་མཚམས་ཁ་ལེན་རྒྱ་གར་སྤྱི་སོ་ལེན་ཆེད་ལྷག་ཏུ་དང་ང་རྒྱལ་ཡོད་ར་ད་ང་ངའི་དང་པོ་སླེབས་དུས་ད་ཁོ་རང་རྩོམ་པའི་མ་ག་ཆ་སི་ར་འོ་ནི་བྱུང་མྱོང་ར་འོ་ནི་བྱུང་དུས་ད་འོ་ནི་ཡང་ངའི་ཅོ་ཅོ་དང་ཨ་ཅེ་ལགས་ཁ་པར་ན་ད་ཨ་ཅོ་ཅོ་ལ་ཁ་ཅིག་མ་རེད། སོ་སོ་ལས་ཀ་ལོ་དོན་ནང་བཀྲེས་ཤིང་དེ་འདྲའི་ལོ་ལ་དོན་ནང་བཀྲེས་མི་འགྲོ་ཆོ་མེད་རེད་ལ་ཉོ་ཡ་ད་དེ་འདྲའི་དཔེ་རྒྱབ་སྐྱོར་ཡག་པོ་གནང་མྱོང་ར་སྐད་ཆ་བཤད་ཡག་བཀའ་མོལ་བྱེད་ནི་ཚོགས་ཡང་བཀའ་མོལ་བྱེད་དུས་སོ་སོ་ཡང་སེམས་པ་བདེ་ཡ་འདུག་མགོ་ད་འོ་འདི་འགྲོ་ཆེ་འོ་ནི་འོ་འདི་འགྲོ་ཨ་ཅིག། གཞན་པ་དེ་ག་རེ་ལབ་ན་ངའི་ཅིག་རྒན་ལགས University ལ་རྒན་ལགས་དཔེ་ཡག་པོ་རག་རྒན་ལགས་དེ་ཚོ་ང་དཔེ Discuss དཔེ་མང་པོ་བྱས་ག་དུས་དུས་ཚོད་སྟོང་པ་ཡིན་ན་རྒན་ལགས་འགྲམ་ལ་འགྲོ་དྲི་བ་དྲིས་ཡང་ན་རྒན་ལགས་ཁ་པར་བཏང་རྒན་ལགས་ཨེ་འདི་འདི་འགྲོ་བཞིན་འདུག་ལབ་རྒན་ལགས་དེ་ཚོ་དཔེ་དགོང་དག་ཕྱི་པོ་ཡིན་ནའི་ང་ལ་ལན་རྒྱག་གི་རེད་ང་ཏིས་ཡི་གེ་ཕྱི་པོ་ཏིས་ཅང་ནས་དེ་གི་ཡའོ་འདི་འདི་ག་དུས་རྒན་ལགས་ཀྱིས་ང་ལ་ལན་གནང་གི་རེད་འོ་འདི་ད་ཚང་མ་ག་འཇི་ཐོན་ཚང་མ་ཐོན་ནས་རེད་བསམ་གི་རག་རྒྱབ་སྐྱོར་ཁོར་ཡུག་འདི་ཡག་པོ་ཡོད་ཙང་ནི་འོ་འདི་རྒྱབ་སྐྱོར་གི་ང་ར་ཨེ་འདི་འགྲོ་རི་རག་ཐུབ་རེད་བསམ་གི་འདུག། ལགས་སོ། ད་ལྟ་ཁྱེད། ད་འདི་ཀ་སོགས་ཀྱི་སློབ་ཐོན་བྱས་ཚར་རེད་ཨ་ནི་ཁྱེད་ཀྱི་བོད་ཡིག་གི་དེའོ་དེ་ནང་བཞིན་གྱི་སྦྱང་ཡག་ཀྱི་གོ་སྐབས་འདྲ་པོ་ཅིག་བྱུང་ཡོད་ན་མེད་ན་ད་མཻ་སོར་མཐོ་སློབ་ནང་ལོགས་ལ་སློབ་སློབ་ཚན་དེ་ཚོ་ཚང་མ་ཕལ་ཆེར་དབྱིན་ཇི་རྐྱང་རྐྱང་གི་ཐོག་ནས་ཡིན་གྱི་རེད་ཨ་ནི་བོད་ཡིག་གི་ཁྱེད་ཀྱི་ཡང་ཅིག་གནས་ཚད་ཅིག་ག་རེ་ཟེར་དགོས་རེད་ཅིག་གང་ལ་གང་འཚམ་ཅིག་ཡོད་པ་འདྲ་པོ་ཅིག་ཡིན་ན་ཡང་ཅིག་གནས་སྟངས་ག་འདྲས་འདྲ་པོ་ཅིག་ཡོད་རེད།
བོད་ཡིག་ལབ་ན་དྲང་པོ་བཤད་ན་ང་སྐད་ཆ་བཤད་སྟངས་བོད་བོད་སྐད་སྐད་ཆ་བཤད་སྟངས་དཔེ་འབད་བརྩོན་བྱས་ཡོད་འདུག་ལ། ག་རེ་ལབ་ན་ད་ང་ཚོ་ཡང་རྒྱ་གར་གཅིག་གཟིགས་པོ་ལ་བསྡད་བསྡད་ན་ཡང་ང་ཚོ་དབྱིན་སྐད་ཐོན་འདུག་དང་ཀྱེ་མ་ཀྱེ་མ་པར་ཨོ་ནི་ད་ངའི་ཡང་ཅིག་དཔེར་ན་ངའི་ཡང་ཅིག་ཅོ་ཅོ་དང་དེ་ཚོ་སམ་བྷོ་ཊ་ཅིག་སློབ་གྲྭ་རེད་ལ་སློབ་གྲྭ་དགེ་རྒན་རེད་ལ་ཨ་ནི་ད་ཁོང་ཁོང་ཚོས་ཡང་ཅིག་གསུང་གི་འདུག་ལ་ད་བོད་སྐད་རྒྱག་དགོས་རེད་ངའི་པཱ་ལགས་ཡང་དབྱིན་ཇི།

ཁྱེད་ལ་ད་ཁྱེད་ཀྱི་ཉམས་མྱོང་ལ་རོལ་བ་གཅིག་རྒན་ལགས་ཕ་མ་ཚོ་གི་ཕྲུ་གུ་ལ་ཕྲུ་གུ་ལ་གཅིག་སློབ་སྦྱོང་ཞིབ་པོ་བྱས་ཟེར་ནས་ཡང་སེ་ཡང་སེ་བཤད་བསྡད་ཡ་དེ་གི་ཕན་གི་འདུག་གས་གནོད་གི་ཡོད་ན་འགའ་ཤས་གཅིག་གི་ཟེར་ན་སྤུ་གུ་ཚོ་གི་ད་གཅིག་མང་པོ་བཤད་བསྡད་ན་ཁོ་རང་ཚོ་ཨམ་ཅོག་སུན་འགྲོ་རེད་ཟེར་ཡ་གི་ཕ་མ་ཚོ་གི་ཡང་གཅིག་དེ་འདྲའི་གི་བསམ་ཚུལ་ཡོད་རེད་ཡང་འགའ་ཤས་གཅིག་གི་གསུངས་པ་ཡིན་ན་གཅིག་མང་པོ་གཅིག་ཞུས་བསྡད་བཤད་བསྡད་པ་ཡིན་ན་ཡང་ཁོ་རང་ཚོ་གི་ཉན་འཇོག་ཡོང་ཡ་ད་དེ་འདྲའི་གི་ཐོག་ནས་ཕ་མ་གི་སྤུ་གུ་ལ་གཅིག་སྤུ་གུ་ཡག་པོ་གཅིག་འཚར་ལོངས་ཡོང་བས་ད་སྤུ་གུ་དེ་གི་སྦྱང་འབྲས་རྩེར་སོན་ཡོང་ཡ་ལ་ཕ་མ་གི་ངོས་ནས་གིས་རོགས་པ་བྱེད་སྟངས་དེ་ག་འདྲ་འདྲ་པོ་གཅིག་ཐོག་ནས་བྱེད་དགོས་ཀི་འདུག།
ད་ང་རང་བྱེད་ན་ང་ཆུང་དུས་ནས་ད་ང་ཚོ་ཆུང་ཆུང་འདུག་ད་དཔེ་བསམ་བློ་འགྲོ་ཁོང་རུ་མ་ར་ཡིད་བཞང་ན་ཡག་ག་རེད་འགྲོ་ད་དེ་ངའི་ཨ་མ་ལགས་འགྲོ་ཡིན་ན་འཛིན་གྲྭ་དྲུག་པ་ལག་གཉིས་དང་པོ་ལོན་འདུག་རྔན་པ་དེ་བྱེད་ད་ང་ཚོ་རྔན་པ་དེ་ནས་ཨིན་ཇི་ནང་ལབ་ན Reinforcement ལབ་ཡག་ད་དེ་སེམས་པའི་རྒྱབ་སྐྱོར་བྱེད། རྔན་པ་རུ་དེ་ལ་ད་ང་ཡི་པི་ནི་པེ་ག་ཡ་ཇོ་ཨ་ཏི་ཨོ་ཀེ་ཨང་ཀི་རག་ན་ད་རྔན་པ་རག་ཡི་གུ་ལི་ནི་ཨེ་ནི་སམ་ཆུང་དུ་ནི་ཨོ་ནི་བསམ་བློ་ཡོད་ར་ཨེ་ན་ཨེ་ན་ག་ལེ་ག་ལེ་ག་ལེ་ག་ལེ་བྱས་ནས་ཨེ་ནི་ཕ་མ་དང་ངའི་སྤུན་མཆེད་དེ་དུས་ད་བསླབ་བྱ་ཨ་ཕོ་ཕ་མ་ཅིག་ཅོ་ཅོ་ཨ་ཅེ་ལགས་ཡོད་ར་ཁོ་རང་ཚོ་གི་བསླབ་བྱ་ཨ་ཕོ་དེ་ནི་ད་བསླབ་བྱ་རྟག་པར་ཁོ་རང་ཚོ་ཡང་བསླབ་བྱ་རྟག་པར་རྒྱག་དེ་མ་ར་ཁོ་རང་ཚོ་ཡང་བསླབ་བྱ་རྟག་པར་རྒྱག་ནི་ཁ་ཤས་ཡང་ཉོབ་སྲིད་ཡོད་ཀི་ར་ད་ཡང་ངའི་ཕ་མ་དང་ཅོ་ཅོ་ཨ་ཅེ་ལགས་ནི་མཚམས་མཚམས་ད་དུས་ཚོད།

དེ་འདྲའི་གི་ད་ཅི་གསར་འགྱུར་བཟོ་མཁན་གི་ད་མི་སྣ་འདྲ་བོ་ཅིག་ཆགས་བསྡད་ཡོད་རེད་ཅི་བོད་པའི་སྤྱི་ཚོགས་ནང་ལོགས་ལ་མང་པོ་ཅིག་གི་དེ་འདྲའི་བོད་པའི་བུ་མོ་ཅི་ཡིན་ན་ཡང་ཅི་དེ་འདྲའི་ཡར་སླེབས་ཡོང་དུས་དགའ་བསུ་ཞུ་མཁན་ཤུགས་ཆེན་པོ་ཅིག་འདུག་དེ་འདྲའི་ཅིག་ལ་བརྟེན་བྱས་ནས་ཁྱེད་རང་ལ་ཡང་ཅི་སེམས་ཤུགས་འཕར་མ་ཅིག་བསྐྱེད་སོང་ངས་ད་ཁྱེད་རང་གི་ངོས་ནས་གི་སྒེར་གི་ངོས་ནས་གི་ད་ངས་གི་མ་འཇོན་པ་ཅི་ཡང་མི་འདུག་ང་ཅི་རྩེ་མཐོ་པོ་ལ་འགྲོ་ཐུབ་ས་རེད་བསམ་ས་གི་དེ་འདྲའི་གི་ཚོར་བ་ཅིག་ཡོང་གི་ཡོད་ན་མེད་ན།

ཡར་རྒྱས་འགྲོ་རེད་བསམ་གི་འདུག་ལ་འདི་ག་རང་ལ་མཚམས་བཞག་ཡ་མ་རེད་བསམ་གི་འདུག་ལ་ད་འདིའི་རྗེས་ལ་ག་རེ་ད་དྲི་བ་འདི་ང་རང་འོ་འདི་ང་རང་ཀླད་པ་ལ་ཞུ་ལི་འདུག་ལ་ད་འདིའི་རྗེས་ལ་ག་རེ་རའོ་རེད་ད་འདིའི་རྗེས་ལ་ག་འདྲའི་ཡར་རྒྱས་གཏང་ཡ་ལ་འོ་འདི་དཔེ་ཚོར་ཤུགས་ཆེན་པོ་ལི་ཡོད་འདུག་ར་གོ་འདུག། ལགས་སོ་ད་ཁྱེད་ཀྱིས་གལ་སྲིད་དོ་སྣང་བྱུང་ཡོད་ན་མེད་ན་ཅི་ཤེས་ནས་བྱུང་ཡོད་མདོག་ཁ་པོ་རེད་ཉེ་ལམ་རང་ཅིག་ཚན་རིག་པ་ཚོ་ཡི་ཞིབ་འཇུག་ཅིག་སྐབས་སུ་ཅིག་ཨ་ནི་བོད་མི་རིགས་ཀྱི་ད་དམིགས་བསལ་རིགས་རྫས་ལབ་གི་འདུག་ག DNA།

ང་ཚོ་བོད་པ་མི་རིགས་ནི་གངས་ཅན་ཧྥོམ་གངས་ཅན་གླིང་གི་མི་རིགས་ལབ་ན་གངས་ཅན་མེད་ནི་ཨ་ནི DNA ལན་ཤི་ད་འོ་འདི་ཁྲིམས་ད་རྒྱལ་བ་རེད་ར་འོ་འདི་ཨ་འདི་རོ་ཇི་ང་ཚོ་ལས་སོ། ལགས་སོ་ལགས་སོ་ཨ་ནི་ད་དུང་ད་ལྟ་དེ་ཁྱེད་ཀྱི་ད་ལི་སློབ་སྦྱོང་རྩེར་སོན་སོན་པ་རེད་ཨ་ནི་ད་ལྟ་ཅིག་ད་འདི་སྐབས་སུ་ཕྱག་ལས་དེ་འདྲ་ཅིག་གནང་བསྡད་གི་འདུག་ཕྱོགས་ཡོངས་གི་ཐོག་ནས་ད་ཁྱེད་ཀྱི་འཚོ་བ་རེད་བོད་པའི་སྤྱི་ཚོགས་ནང་གི་ཤེས་ཡོན་དང་འབྲེལ་ཡོད་ཐོག་ལ་ད་དུང་ད་ཅི། སྐར་ཆ་ལྔ་བཅུ་ཚུན་གྱི་ལྔ། ཉི་ཤུ་ཚུན་གྱི་ནང་ལོགས་ལ་ཅི། སྡོམ་གྱིས་སྦྱར་བ་ཞེས་དང། ཨ་ནི། འོ་འདི་མ་ཟད་ད་ཨ་ནི་རྒྱ་གར་སྤྱི་ཚོགས་ལ་སླེབས་བཏུམ་འདུག་སོ་སོ་ཞེད་དགོས་ཡག་འགྲོ་གི་དང་ཁག་པོ་ཅིག་དགོས་མ་རེད་བསམ་གི་འདུག་ལྷ་ལ་ང་རང་ཚོ་གོ་སྐབས་ཡོད་བཏུམ་འདུག་གཞན་དང་མ་འདྲ་གོ་སྐབས་ཡོད་འདུག་འདུག་འོ་འདི་གོ་སྐབས་དེ་ལེན་ནས་ཨ་ནི་སོ་སོ་འདི་ལས་ཧ་འདོད་ཡོད་ད་གོ་སྐབས་དེ་རག་སོང་བསམ་ནས་གོ་སྐབས་དེ་བེད་སྤྱོད་ག་ཚོད་མང་པོ་བཏང་ན་ཡག་པོ་རེད་བསམ་གི་འདུག་ར་ཨ་ནི་འོ་འདི་རང་ཡིན་ཨ་ནི། འོ་འདི་རང་རེད་ཤག་ཨ་ནི་སློབ་སྦྱོང་ལ་སོ་སོ་ག་ཡིན་ནས་ད་བྱུང་ན་ང་ཚོ།

ནི་གཞན་པ་ཅིག་འདུག་འདུག་འདི་ག་རང་སྒྲོལ་མ་མཆིས་ལ་ནི་སོ་སོའི་འདོད་པ་ག་ཡོད་ལ་ནི།
སློབ་དེའི་ལུང་པ་དང་རྒྱལ་ཁབ་ལ་ནི་ག་རེ་ཡི་ཡར་རྒྱས་འགྲོ་བསྡད་འདུག་སློབ་ཚན་ཧོན་འདི་ལ་དོ་སྣང་དྲན་ན་བེའུ་ཧོ་རུ་བསམ་གྱི་འདུག། ལགས་སོ་ཐུགས་རྗེ་ཆེ། ཚེ་དབང་ཚངས་སྤྱོད་ལགས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་ནས་ཨ་ནི་ཁྱེད་ཀྱི་སློབ་སྦྱོང་གི་བརྒྱུད་རིམ་དང་འབྲེལ་བའི་སྐོར་ལ་བཀའ་མོལ་གནང་བར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན།